དམན་ལ་ལྷག་པར་བརྩེ་བའི་ཐུགས་རྗེའི་བདག་ཉིད་ཅིག་ཡིན་དུས་ཉམ་ཐག་པའི་སེམས་ཅན་རྣམས་ཀྱི་མགོན་པོ། མགོན་གནས། གང་དག་མགོན་པོ་སྐྱབས་གནས་དམ་པ་དེ་ལ་ཡང། སྐྱབས་སུ་འགྲོ་བའི་ཐོག་ནས། ཉམ་ཐག་ང་རོས། སྙིང་ནས་འོ་དོད་འབོད་དོ། ཞུ་དོན་གང་ན། སྡིག་པ་དང་ལྡན་པ་བདག་ལ་བསྐྱབ་ཏུ་གསོལ། དེ་བཞིན་དུ། འཕགས་པ་ནམ་མཁའི་སྙིང་པོ་དང། འཕགས་པ་ས་ཡི་སྙིང་པོ་དག་དང་ནི། འཕགས་པ་བྱམས་པ་ལ་སོགས་པ། ཐུགས་རྗེ་ཆེ། ཐུགས་རྗེ་ཆེ། ཐུགས་རྗེ། ག་ས་ར། ཐུགས་རྗེ་ཆེན་པོའི་རང་བཞིན་ཅན། སེམས་ཅན་རྣམས་ཀྱི་དཔལ། དང་མགོན་སྐྱབས་མཆོག་ཏུ་གྱུར་པ་ཐམས་ཅད་ལའང་སྐྱབས་འཚོལ་ཞིང་སྙིང་ནས་འོ་དོད་འབོད་དོ། བྱང་ཆུབ་སེམས་དཔའ་གང་ཞིག་མཐོང་ན་མཐོང། ནས་མེད་པ་བྱས་མཐོང་ན། བྱང་ཆུབ་སེམས་དཔའ་གང་ཞིག་མཐོང་ན་གཤིན་རྗེ་ཡི་ཕོ་ཉ་ལ་སོགས་པ། ལས་སྣང་གི་སེམས་ཅན་ལ་དང་ཅིག། ཨནི། པའི། སྡང་བ། ཅིག་སེམས་ཅན་ལ་ཕུལ། ཅིག། ཁ་ཤུག་པའི་སྡུག་བསྔལ་བར་བྱེད་མཁན་གྱི་རྣམ་པ་ཅན། དེ་འདྲའི་དེ་དག་ཕོ་ཉ་རྣམས། ཕོ་ཉ་དེ་དག་ཀྱང། ཨནི། བྱང་ཆུབ། བྱང་ཆུབ་སེམས་དཔའ་གང་གིས་ཨནི། པའི། གར་སོགས་རི་ཕུག། སྐུ་གཟུགས་པའི་མཐོང་བ་ཙམ་གྱིས་སྐྲག་ནས་ཕྱོགས་བཞིར་འབྱེར་བར་བྱེད་པ། རྡོ་རྗེ་ཅན་ཏེ།

འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཞལ་གྱིས་རང་གི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར་གསུངས་པ་ནང་བཞིན་ཡིན་པ་ཡིན་དུས་ལྟ་བ། སྐྱབས་དངོས་དེ་རང་ཉིད་ཀྱི་སེམས་རྒྱུད་མ་ཐུལ་བ་དེ་ཐུལ་བར་བྱེད་མ་ཞི་བ་དེ་ཞི་བར་བྱེད་པའི་ཐོག་ནས་འཇིགས་པ་ལས་གྲོལ་དགོས་པ་ཡིན་དུས་སྐྱབས་དངོས་དེ་སོ་སོས་ད་ཆོས་ཉམས་ལེན་བྱེད་དགོས་ཡ་དེ་ཆོས་ཉམས་ལེན་བྱེད་དགོས་ཡ་དེ་ཡིན་པ་རེད་འོ་དེ་འདྲ་ཡིན་པ་ཡིན་དུས། འོ་ད་ཆོས་ད་ག་ད་སྐྱབས་དངོས། དེ་ནི་སྔོན་ཆད་ཁྱོད་ཀྱི་བཀའ་ལས་འདས་ཏེ་ཆོས་རྣམ་པར་དག་པ་ཞིག་གཏན་འཁེལ་བ་ཞིག་སྒྲུབ་ཡ་བྱུང་ཡོད་མ་རེད། ད་ནི་དང་ཅིག་ཆོས་མ་བྱས་སྡིག་པ་བསགས་པའི་དང་ཅིག་འབྲས་བུ་ངན་པ་ག་འདྲ་ཞིག་ཡོད་པའི་འཇིགས་པ་དེ་རྣམས་བདག་གིས་ཆེས་ཆེར་མཐོང་ནས་གསལ་བར་མཐོང་ནས་ཁྱེད་ལ་སྐྱབས་སུ་མཆི་ལགས་ཀྱིས་སྐྱབས་སུ་མཆི་ཞིང་ཆོས་བསྒྲུབ་ལགས་ཀྱིས་འཇིགས་པ་མྱུར་དུ་བསལ་དུ་གསོལ།

པའི་སྨན་སྨན་པའི་ངག་ནང་བཞིན་ཚུལ་བཞིན་དུ་བའི་བྱེད་དགོས་རེད་པ། ངག་བཞིན་བྱ་དགོས་པ་ཡིན་ན། དུས། དང་ཅིག། ཚེ་འདིའི་འབྱུང་བ་འཁྲུགས་པའི་རྐྱེན་ལས་གློ་བུར་དུ་བྱུང་བ་ལྟ་བུ་མ་ཡིན་པར། ཐོག་མ་མེད་པ་ནས་བྱས་ནས་རྒྱུད་ལ་མ། དང་ཅིག་སྐྱེ་བ་ནས་སྐྱེ་བ་ནས་སྐྱེ་བ་ཚེ་རབས་ནས་ཚེ་རབས་ལ་མ་ཅིག་རྒྱུད་ལ་མ། དང་ཅིག་ཉོན་མོངས་སྔ་མ་སྔ་མའི་བག་ཆགས་ཕྱི་མ་ཕྱི་མ་ལ་མ། གོས་ནས་ཡོད་བསྡད་མཁན་གྱི། འོ་དེ་འདྲའི་འབྲས་བུ་དང། དང་ཅིག། རང་རྒྱུད་ལྡན་གྱི་གང་ཟག་ཉོན་མོངས་པར་བྱེད་མཁན་གྱི་འདོད་ཆགས་ལ་སོགས་པ།

ཉོན་མོངས་པའི་ནད་དེ་ལ་འདོད་ཆགས་ལ་སོགས་པ་དེ་ལ་མི་རྟག་པའི། མི་རྟག་པའི། ཉེས་པ་དུ་མའི་ཨེ་ནི་དཔེ། ད་སོ་རེ། དཔེ་ནད་ཆེན་ལ་བརྩི་དགོས་ཡ་ག་རེ་ཟེ་ལབ་ན། ཆགས་སོགས་ཀྱི་ཉོན་མོངས་པ་སྣེ་ཁ་གཅིག་གིས་ཀྱང་ད་ཆགས་སོགས་ཉོན་མོངས་པ་དེ་དག་དེ་དག་གི་ནང་ནས་དཔེར་ན་འདོད་ཆགས་ལྟ་བུ་དེ་གཅིག་གིས་ཀྱང། འདོད་ཆགས་ལྟ་བུའམ། འདོད་ཆགས་ལྟ་བུ་གཅིག་གིས་ཀྱང་འཛམ་གླིང་ན་གནས་པའི་མི་ཀུན་བརླག་པར་བྱས་ན། དེ་དག་གསོ་བའི་སྨན་གཞན་ནི། དེ་དག་གསོ་བའི་སྨན་ད་སྟོན་པ་སངས་རྒྱས་ཀྱི་ཆོས་ཉག་གཅིག་ད་འདོད་ཆགས། ས་བོན་དང་བཅས་པ་སྤང་ཐུབ་ཡག་གི་ཆོས་དེ་སྟོན་པའི་ཆོས་ཁོ་ན་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ཙ་ནས། འཛམ་གླིང་གི་ད་འཛམ་གླིང་ན་གནས་པའི་མི་ཀུན་བརླག་པར་བྱེད་ཐུབ་ཡག་གི་ནི་ཉོན་མོངས་པ་འདོད་ཆགས་ལྟ་བུ་དེ་གསོ་བའི་སྨན་ནི་སྟོན་པའི་ཆོས་ལས་གཞན་དུ་ནི་ས་ཕྱོགས་གང་ན་ཡང་ཕྱོགས་རྣམས་ཀུན་ནས་མི་རྙེད་ན། ཉོན་མོངས་པའི་ནད་དེ་ལ་ནི་ད་ཉོན་མོངས་པའི་ནད་དེ་ལ་དེ་གསོ་བར་བྱེད་པའི་སྨན་པ་ཐམས་ཅད་མཁྱེན་པ། ཉོན་མོངས་པ་དེ་ཟུག་རྔུ་ཐམས་ཅད་འབྱིན་པར་བྱེད་པ་ཡི་ཆོས་དེ་དང། ཆོས་འདི་རྒྱལ་བའི་བཀའ་ལྟར་མི་བྱེད་པར་ལྷོད་དལ་དུ་སེམས་པ་ནི། ལྷོད་དལ་དུ་སེམས་ཤིང་གནས་པ་ནི་ཤིན་ཏུ་གཏི་མུག་པས་ཤིན་ཏུ་གཏི་མུག་པ་སྨད་པའི་གནས་རེད་གསུངས་རེད། ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་འདས་པའི་ལོ་རྒྱུས་ཀྱི་ནང་གི་དཔེ་རེ་ཐང་ཅིག་གིས། གང་དག་པའི་དགའ་ཞོག་རེ་ཕུལ་གྱིན། ཅིག་མི་མང་པོ་དཔེ་ད་ཅིག། སྡུག་གི་དོང་ལ་སྦྱར་ནས། དེ་འདྲའི་འདྲ་བའི་དཔེར་ན། དཔེར་ན་དམག་ཆེན་དང་པོའི་སྐབས་སུ་རེད། དམག་ཆེན་གཉིས་པའི་སྐབས་སུ་རེད། ཨེ་ནི། ཧིད་ལར་གྱི Nazi གྱི་དཔེར་ན། ཇུ། སྟོང་ཕྲག་ཁྲི་ཕྲག་དཔེ་བསད་པ་དང་ཅིག་འདི་ཚོ་ད། ཁ་ཤོ་རེ་བོད་བྱུང་བ་རེད། ད་ག་ནང་བཞིན་གྱི་ཨེ་ནི། ཨུ་རུ་སུའི་ནང་ལོགས་ལ་ཡ། ཨེ་ནི་ལེ་ཉིན་ལེ་ཉིན་གཞུག་གུ་སྟ་ལིན། དེ་ཚོའི་སྐབས་ནས་བྱས་ནས་དཔེ་གནས་ཚུལ་ག་འདྲས་བྱུང་བ། མི་ས་ཡ་མང་པོ་བསད་པ། ད་ག་ནང་བཞིན་གྱི་རྒྱ་ནག་ནང་ལོགས་ལ་ཡ་མའོ་ཙེ་ཏུང་གིས། ཨོ། མའོ་ཙེ་ཏུང་མི་མང་ཤོས་བསད་ཤག་མ་གཞི་རྒྱ་ནག་ནང་ལ་མི་མང་ཤོས་རེད་ལ། ཁོས་བྱས་ནས། མའོ་ཙེ་ཏུང་གིས་རྒྱ་ནག་ནང་ལ་མི་བསད་པ་དེ་མའོ་ཙེ་ཏུང་གིས་བྱས་པས། མི་བསད་པ་དེ་ག་ཚོད་རེད་ས་ཡ་བཞི་བཅུ་ནས་ལྔ་བཅུ་ཡིན་ན་ས་ཡ་བརྒྱད་ཅུ་ནས་བཞི་བཅུ་འགྲོ་བ་ཞེ་པོ་ཞིག་འདུག་ཨ། འཆར་སྒོ་མ་ཞིག་ཆ་ཚང་བ་འདི་འདྲ་འདྲ་པོ་ཡོད་སྟབས་དེ་ཚོའི་གྲས་དེ་ང་རང་ཚོའི་ནང་པའི་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་དེ་ཐམས་ཅད་ལོ་ཉོན་མོངས་ཀྱིས་བྱས་པ་དེ་གསལ་པོ་རེད་པ་མི་ཁོ་ར་དགེ་སེམས་ཞིག་སྐྱེས་པ་ཡིན་ན་མི་ཁོ་ར་རང་མི་བཟང་པོ་ཞེ་པོ་ཞིག་ཆགས་ཐུབ་ཀྱི་རེད་པ། ད་ཉོན་མོངས་པའི་སེམས་ཨོ་བྷི་ག་ཤུགས་དྲག་པོ་ཞིག་སྐྱེས། དེ་ལ་ཡང་གཉེན་པོ་གཞན་མེད་པར་བྱས། ཨེ་ནི་ཉོན་མོངས་པ་ཁོ་ར་པའི་ཁར་བརྒྱན་ནས་ཁོ་དཔལ་དུ་ཅིག། ག་སོགས་ལས་བུ་གའི། ཆེ་གེ་རབ་ཅིག་ལ་ཕྱིན་ཅིང་ཁོ་སུ་གཅིག་གི་བུ་གའི། ཁབ་བརྒྱ་ཕྱག་གིས་མེད་པ་ཅིག་ཕྱག་འགྲོ་དུས་ཚར་ནས་གང་ལྟར། ཨེ་ནི་ཉོན་མོངས་ལ་སྐྱོན་དུ་བལྟས་ཉོན་མོངས་ལ་ཉེས་དམིགས་སུ་ལྟ་བའི་བློ་ཅིག་མེད་ན། ཨེ་ནི་ཉོན་མོངས་ལ་ཐུགས་དམ་ཐིག་བྱེད་ཅིག་ཡོང་བསྡད་པའི་སྒོ་ཉོན་མོངས་དང་དུ་ལེན་པ་ཅིག་ལོས་ཡོང། ཉོན་མོངས་དང་དུ་ལེན་པས་ཨེ་ནི་ལག་རྗེས་ལ་ཡ་ཨོ་ལྟར། ཅིག་རང་གཞན་མཐའ་དག་པའི་ཕུང་ལ་སྦྱར་ནས། མིང་ཙམ་ཐོས་ན་ཡང་གཅིག་ཞེད་སྣང་ཆགས་པ་འདི་འདྲ་ཅིག་ཁོ་ཡོང་བསྡད་ཀྱི་འདུག་ག་བྱས་ཙང་དེ་འདྲ་ཡིན་པ་ཡིན་དུས་དངོས་གནས་དྲང་གནས་དེ་གཅིག་གིས་ཀྱང་འཛམ་གླིང་ན་གནས་པའི་མི་ཀུན་བརླག་བྱེད་དང་ཟེར་བ་དེ་དེ་ག་རང་རེད་འདུག་ག་ང་རང་ཚོ་འཛམ་བུ་གླིང་འདི་སྒང་གི་པད་སྔར་བྱུང་བ་རེད་ད་ལྟ་འབྱུང་བཞིན་པ་རེད་དེ་འདྲས་ཀྱི་འོ་ག་དག་ཅིག་བཀྲ་མི་ཤེས་པ་དེ་ཐམས་ཅད་ལོ། དུ་ཞིབ་ཏུ་བརྟགས་ན་ཉོན་མོངས་ཀྱི་ལས་ཀ་ཆགས་བསྡད་ཡོད་རེད། ཆགས་སྡང་གི། ཆགས་སྡང་གི་ཉོན་མོངས་པ་ཉོན་མོངས་ཀྱི་དབང་གིས་ཨེ་ནི། དང། འོ་ཆེ་མདའ་དཀྲུག་ཕུ་དཀྲུག་སྟེ་རང་གཞན་ཚང་མ་པའི་ཕུང་བ་བྱས་ཏེ་དེ་ཡོང་བསྡད་ཀྱི་འདུག་ག། འོ་ཞེས་ནི་དྭོགས་དེ་འདྲ་འདྲ་བའི་ཉོན་མོངས། ཉོན་མོངས་ཟེར་ཡ་དེ་ཉེས་པ་རེད། ཉོན་མོངས་ཟེར་ཡ་དེ་རང་གི་རྒྱུད་ལ་ཡོད་རེད། རང་གི་རྒྱུད་ནས་གཉེན་པོ་བསྟེན་ནས་སེལ་དགོས་ཀྱི་རེད་ཟེར་ཡ་དེ་བཅོམ་ལྡན་འདས་ཀྱི་ཆོས་ཀྱི་ཐོག་ནས་མ་གཏོགས་མེད་བསྡད་པ་དེ་གསལ་པོ་ཆགས་བསྡད་ཡོད་རེད། དེས་ན། གཡང་ས་ཐ་མལ་ཆུང་ངུ་ལའང། གཡང་ལ་པའི་ལྷུང་གི་དོགས་ཀྱི། བག་ཡོད་ཀྱིས་གནས་པར་བྱ་དགོས་པ་ཞིག་ཡིན་ན། དཔག་ཚད་སྟོང་དུ་ལྷུང་བ་ཡི། གཡང་ས་པའི་མཐའ་མེད་པ་དང། གཡང་ས་དེ་ལ་ལན་གཅིག་ལྷུང་ན་ཐར་པའི་གནས་སྐབས་ཅིག་པའི་རེ་བ་རྒྱག་ས་མེད་པ་ཞིག་ཡུན་རིང་པོ་གཡང་ས་དེ་ལས་ཐར་ཐབས་མེད་པ་གཡང་ས་དེར་ལྷུང་ནས་བསྡད་དགོས་ཡག་གི། པའི་འཇིགས་པ་ཆེན་པོ་དེ་ལ་ནི་བག་ཡོད་ཀྱིས་གནས་པར་བྱ་དགོས་པ་སྨོས་ཅི་དགོས། དེ་རིང་ཁོ་ན་མི་འཆི་ཞེས་བདེ་བར་འདུག་པ། བདེ་བར་འདུག་པ་རིགས་པ་མ་ཡིན། དེ་རིང་འདི་སྐྱོན་མི་ཡོང་ཞེས་ནི་བདེ་བར་འདུག་ནི་ལ་འཐད་ཀྱི་མ་རེད། ག་རེས་ལབ་ན། བདག་ནི་ཤི་ནས་མེད་པར་འགྱུར་བའི་དུས་ཤིག་ཨོ་ད། རིང་པོར་མི་ཐོགས་པར་གདོན་མི་ཟ་བར། དུས་དེ་ནི་གདོན་མི་ཟ་བར། ངེས་པར་འབྱུང་བར་འགྱུར་བས། ངེས་པར་འབྱུང་བར་འགྱུར་གྱི་རེད། བདག་ལ་འཆི་བ་དང། ཨནི་པའི་སྡིག་པ་ལ་མི་འཇིགས་པ་སུ་ཡིས་སུ་ཡིས་སྦྱིན་ཡ་རེད། ཆོས་ལ་མ་འབད་ནས་ཆོས་ལ་མ་འབད་ན་ད་འཇིགས་པ་འདི་དག་ལས་ཇི་ལྟར་ངེས་པར་ཐར་བར་འགྱུར་ཞེས་དང། འདི་ལས་ཇི་ལྟར་ངེས་ཐར་འགྱུར། གསོན་པའི་གནས་སྐབས་ལ། གཉེན་པོ་རྩོལ་བ་བསྐྱེད་ནས། འབད་པ་ཆེན་པོའི་སྒོ་ནས་སྡིག་པ་བཤགས་དགེ་བ་བསྒྲུབ་ཡ་ཅིག་མ་བྱས་ན། གདོན་མི་ཟ་བར་མེད་པར་འགྱུར་བ་ཞིག་ན་ཇི་ལྟར་ད་ལྟ་བདག་ཡིད་བདེ་བར་འདུག། ད་ནི་སླར་ལྡོག་པའི་སྟོབས་བཤད་པ། སྔོན་ཆད་ལྟོ་གོས་དང་ལུས་རྟེན་ལ་སོགས་པ་དུ་མ་ཞིག་ཉམས་སུ་མྱོང་སྟེ། ཉམས་སུ་མྱོང་ཡོད་རེད་དེ་ཐམས་ཅད་ད་ལྟ་ཧ། འཇིག་ནས་ཞིག་པ་ལས་ད་ལྟ་ལྷག་པ་ཅི་ཡོད་དེ་མེད། ཅི་ཡོད་དེ་མེད་ན། བདག་ནི་དེ་ལ་མངོན་ཞེན་ནས་བླ་མའི་བཀའ་དང་འགལ་བར་བྱས། གསོན་པའི་ཚེ་འདི་དང། གསོན་པའི་ཚེ་སྲོག་དང། ལུས་འདི་དང་དེ་བཞིན་དུ། གཉེན་ཉེ་དུ་དང། བཤེས་པ་སྟེ་མཛའ་བཤེས། རྣམས་སྤངས་ནས། གཅིག་པུ་ཆ་མེད་ག་ཤེད་དེ་ཆ་མེད་དུ་འགྲོ་དགོས་ན། པའི་གདེང་ཚོད་གང་ཡང་མེད་པ་ད་ག་འགྲོ་འདི་འགྲོ་མེད་མཁན་ཞིག་ལ་ཡ་ཨ་ནི་པའི་རྣམ་ཤེས་འཕོས་ནས་འགྲོ་དགོས་པའི་དུས་ཤིག་ཤར་གྱི་ཡོད་པ་ཡིན་དུས་དུས་དེའི་ཚེ་ན་མཛའ་དང་མི་མཛའ་ཀུན་ཅི་ཡང་རུང། ཨོ། ཨ་ནི་མཛའ་དང་མི་མཛའ་ཀུན། གྱིས་སྐྱོབ་ཞིང་ཕན་པ་ཅི་རུང་དེ་ཨ་ནི་ཡོང་ཡ་གང་ཡང་ཡོད་མ་རེད། དེ་ཡང། ཨེ་ནི་རང་རང་ལ་ཡ་གཅིག་སྡུག་བསྔལ་ཟེར་ཡ་དེ། མི་དགེ་བ་ལས་ཡོང་གི་ཡོད་པ་དང་མི་དགེ་བ་ལས་ཡོང་གི་ཡོད་པ་དང་བདེ་བ་ཟེར་ཡ་དེ་དགེ་བ་ལས་ཡོང་གི་ཡོད་པ་ཞིག་མ་གཏོགས་ཕྱི་ལོགས་གི་དང་གཅིག་ཨེ་ནི་གཉེན་ཉེ་དུ་མཛའ་བཤེས་ཚོས་གཅིག་ཨེ་ནི་བདེ་བ་སྟེར་ཡ་རབས་གཅིག་དང་དེ་དག་གིས་བའི་སྡུག་བསྔལ་ལས་སྐྱོབ་ཡ་གཅིག་ཡོང་ཐུབ་ཡ་མེད་པ་རེད་དེ་ཡང་མི་དགེ་བ་ལས་སྡུག་བསྔལ་འབྱུང། དེ་འདྲ་ཡིན་པ་ཡིན་དུས་འོ་དེ་འདྲ་ཡིན་པ་ཡིན་དུས་ད་མི་དགེ་བ་ལས་སྡུག་བསྔལ་འབྱུང་སྡུག་བསྔལ་འབྱུང་བ་ཡིན་པ་ཡིན་དུས་དེ་ལྟ་བུ་དེ་ལས་ཇི་ལྟར་ངེས་པར་ཐར་བར་འགྱུར་ཞེས་ཉིན་མཚན་རྟག་ཏུ་བདག་གིས་ནི་འདི་ཉིད་འབའ་ཞིག་བསམ་པའི་རིགས། ད་སེམས་ལ་བྱ་ར་བྱས་ནས། སེམས། ཉོན་མོངས་པའི་གཞན་དབང་དུ་མི་གཏོང་བར། དང་ཅིག་སེམས་དགེ་བའི་ཕྱོགས་ལ་ཡ། ཨེ་ནི་དྲངས་ནས་དགེ་བའི་བློ་དང་མ་བྲལ་བ་ཞིག་ཉིན་མཚན་རྟག་ཏུ་འབད་པ་ཆེན་པོས་བསམ་པར་རིགས་ཀྱི་རེད་གསུངས་ཡོད། བདག་ནི་མི་ཤེས་གཏི་མུག་པས་བདག་ནི་མི་ཤེས་པ་གཏི་མུག་པའི་དབང་གིས། ཨེ་ནི། རང་བཞིན་གྱི་ཁ་ན་མ་ཐོ་བའམ། དེ་ནི་དེ་བཞིན་གཤེགས་པའི་བཅས་པའི་དབང་གིས་མ་ཡིན་པ་དང་གཅིག། འོ་ཡང་ནི། འོ་ད་ཞིག་ང་རང་ཚོ་ཞིག་སྡོམ་པ་བླངས་པ་དང་མ་བླངས་པ་བས་སུ་ཡིན་ནའི་བྱ་བ་དེ་ལ་ཞུགས་ན་སྡིག་པ་ཡོང་བསྡད་མཁན་དེ་ལ་རང་བཞིན་གྱི་ཁ་ན་མ་ཐོ་བ་ཟེར་ཡ་ཡིན་པ་རེད། འོ་བའི་བྱ་བ་གང་ཞིག་ཨེ་ནི། རང་ཞིག་སྡོམ་པ་དང་ལྡན་པའི་ཆ་ནས་བྱ་བ་དེ་ལ་འཇུག་ན་ཨེ་ནི་བཅས་པ་དང་འགལ་བའི་ལྟུང་བ་ཡོང་གི་ཡོད་པ་དང། བཅས་འགལ་གྱི་པའི་སྡིག་པ་ཡོང་གི་ཡོད་པ་དང་སྡོམ་པ་དམིགས་བསལ་ཞིག་མེད་པ་ཡིན་ན། རང་ཡིན་ནི། ཁོ། བུ་ག་ཡིན་ནི། བུ། ག་ཤོག་རེད་བུ་ག། ཡང་ཅིག་ཉེས་པ་ཡོང་བྱ་བ་དེ་ལ་ཞུགས་ན་པའི་ཉེས་པ་ཡོང་བསྡད་ཡ་ཅིག་མེད་འདེང་གི་དེའི་རིགས་ལ་ནི་བཅས་རྐྱང་གི་ལྟུང་བ་ཟེར་ཡ་ཡིན་པ་རེད་ཧོ་དེ་ནི་རབ་ཡིན་དུས་ཚ་ནི། མི་ཤེས་པའི་གཏི་མུག་པའི་དབང་གིས་མི་ཤེས་པའི་གཏི་མུག་པའི་དབང་གིས། རང་བཞིན་གྱི། ཁ་ན་མ་ཐོ་བའམ། ཡང་ན་བས། བཅས་པའི་སྡིག་པ། གང་དང་གང་ཡིན་པ་དག་གི་སྔོན་ཆད་བསགས་ཤིང། ད་ལྟ་བའི་གསོག་བཞིན་པ་དེ་དག་ལས། གསོག་བཞིན་པ་གང་ཡང་རུང་བ་བགྱིས་པ་རྣམས། མགོན་པོ། དེ་བཞིན་གཤེགས་པ་སྲས་དང་བཅས་པ་རྣམས་ཀྱི་སྤྱན་སྔར་མི་སྦེད་པར་མངོན་སུམ་དུ། ཨེ་ནི་སྦྱོར་བ་ཐལ་མོ་སྦྱར་ནས་བསམ་པ་སྡུག་བསྔལ་ལ་འཇིགས་པའི་སེམས་ཀྱིས། ལན་དུ་མར་ཡང་དང་ཡང་དུ་ལན་གཅིག་མ་ཡིན་པར་ལན་གཅིག་ཙམ་མ་ཡིན་པར་ལན་དུ་མར་ཡང་དང་ཡང་དུ། ཨེ་ནི་ཕྱག་འཚལ་ཏེ་དེ་དག་ཐམས་ཅད་བཤགས་པར་བགྱི།

དུས་ལན་གཅིག་རྙེད་པའི་རྟེན་བཟང་འདི། དོན་མ་གྲུབ་ལག་ནས་འཆོར་ཉེན་གདའ། ད་ཐར་པའི་ལམ་ལ་སྙེག་རན་གྱིས། དོན་དེ་ཕྱིར་བསྐུལ་མའི་ལྕག་འདི་བཟུང། བྱས་ནས་གསུངས་པ་ནང་བཞིན་གྱི། ཨེ་འོ་ད་ང་རང་ཚོ། ཨེ་ད་ཨེ་ནི། འཁོར་བ་ལ་བས་ཐོག་མ་མེད་པར་བྱས་ནི། ཨེ་ད་ཨེ་ནི་སྐྱེ་བ་ལ་ཐོག་མ་མེད་པར་བྱས་འདུག་ས་ཡིན་པ་རེད། ད་དེ་འདྲའི་འདྲ་བོ་བས་སྐྱེ་བ་བས་ད་བས་མཐའ་མེད་པར་བྱས། བས་བླངས་དང་བས་བླངས་ནི། ད་ཡོད་བསྡད་པ་དེའི་ནང་ལོགས་ནི། ད་རེས་ཀྱི་སྐབས་ལ་ཡ། ཨེ་ནི་ང་རང་ཚོ། ཨེ་ད་ཅེས་སྔོན་བས་བསོད་ནམས་བསགས་པའི་ད་ལག་རྗེས་ལ་ཡ། ཨེ་ནི་མི་ལུས་ཤིག་ཐོབ། དེའི་ནང་ཚན་ནི་ཨེ་ནི་ཆོས་དར་སའི་ཨེ་ནི་ཡུལ་ལ་ཡ་སྐྱེས། ཨེ་ནི་ཆོས་སྒྲུབ་པ་ལ་མེད་མི་རུང་གི། ཅེས་དབང་པོ་དུ་ཡི་དེའི་བའི་སྐྱོན་མ་ཤོར། དེ་འདྲའི་གཅིག་ལ་ཨེ་ནི་ང་ཚོ་ད་སྐྱེས་ནས། ཨེ་ནི་གལ་ཆེ་ཤོས་ཤིག་ཆོས་ལ་ཡ་བག་ཆགས་རོ་ཕྲན་བུ་ད་ཡོད་བསྡད་པ། དེ་འདྲའི་ཞིག་གི་ཨ་ནི་སྐྱེ་བ་ཞིག་བླངས་ནས་ཡོད་བསྡད་པ་དེ། དངོས་གནས་རང། ང་ཚོས་ད། བསམ་བློ་མ་བཏང་ན་ད་ག་རེད་མ་གཏོགས་ཞེས་བསམ་བློ་ཇེ་སྡུག་བཏང་པ་ཡིན་ན་དངོས་གནས་རང་ཨེ་ནི་རྟེན་འདི་བས་འདྲ་འདྲའི་ནང་ནས་དང་མི་འདྲ་བ་གཅིག་གིས་བས་རྟེན་ཧ་ཅང་གི་བས་བཟང་པོ་ཞིག་ཡིན་བསྡད་པ་དང། བས་ད་ག་ནང་བཞིན་གྱི་བས་ཉམས་སུ་ལེན་ཡག་གི་ཆོས་ལ་ཆ་བཞག་ན་ཡང་ཨེ་ནི་བོད་གངས་ཅན་གྱི་ལྗོངས་ལ་ཡང་སྔོན་གྱི་ཨེ་ནི་བས་དག་ཅིག་གཙོ་བོ་མི་སྟོན་པ་བཀའ་དྲིན་ཅན་གྱིས་རྒྱ་གར་འཕགས་པའི་ཡུལ་ལ་གསུངས། དེ་ནས་ཨེ་ནི་རིམ་པས་བྱས་ནས་ཨེ་ནི་གྲུབ་ཆེན་བརྒྱད་ཅུ་ཟེར་ཡག་འདྲ་བོ་ཨེ་ནི་བས་རྒྱན་དྲུག་མཆོག་གཉིས་ཟེར་ཡག་འདྲ་བོ་ཅིག་དེ་ཚོ་མང་པོ་གཅིག་གིས་བས་ལེགས་པར་བཤད་པའི་བས་གཏན་ལ་ཕབ་ནས། ཨ་ནི་ཉམས་མྱོང་གི་ཐོག་ནས་ཨོ་བྷ་ག་ཤོག་རེ་བུ་གིས་ཉམས་སུ་ལེན་ལུགས་བས་དམར་རྗེན་རུ་མར་བསྟན་ནས་ཡོད་བསྡད་པ་དེ་ཚོའི་གྲས་དེ་ཨེ་ནི་རིམ་པས་རིམ་པས་ཀྱི་བོད་གངས་ཅན་གྱི་ལྗོངས་ལ་ཡང་དར་ནས་དུས་ད་ལྟ་བར་དུ། མདོར་ན་བས་ཆུ་མགོ་གངས་ལ་ཐུག་པ་ཞིག་དགོས་པ་ནང་བཞིན་བྱས་ནས་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ནས་ཉེ་བར་བཟུང་བས་ཨེ་ནོ། ཅེས་ཨེ་ནི་བའི་རྒྱལ་བའི་བསྟན་པ་རིན་པོ་ཆེ་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བ། ཨོ། ཡོངས་སུ་རྫོགས་པ་དེ་འདྲའི་ཅིག་ཨེ་ནི་ང་རང་ཚོའི་ད་བོད་གངས་ཅན་གྱི་ལྗོངས་ལ་དུས་ད་ལྟ་ཡིན་ནའང་ཡོད་པར་བྱས་ཞེས། དེ་འདྲའི་འདྲ་བོ་ད་བསྟན་པ་དང་མཇལ། ཨེ་ནོ་དགེ་བའི་བཤེས་གཉེན་དང་ཕྲད་ནས་ད་ཡོད་པའི་སྐབས་འདི་ལ་ཡང། ཨེ་ནོ། གཅིག། རབ་ལ་བྱུང་ན། ཨེ་ནི་པའི་དོན་གཉིས་མཐར་ཕྱིན་པ་ཅིག་དང་ཨེ་ནི་མ་མཐའ་ཡིན་པ་ཡིན་ན་ཡང། ཨེ་ནི། གཅིག། ཚེ་འདི་བས་དང་དེ་འདྲའི་གྱི་བའི་གོ་སྐབས་བཟང་པོ་བྱུང་བསྡད་པ་དེ་ཨེ་ནི་པའི་འགྱོད་པ་མེད་པ་ཅིག་གིས་ད་ག་ཚོད་ཐུབ་ཐུབ་ཅིག་གིས་བ་ཨེ་ནི་གོ་སྐབས་དེ་བས་བེད་སྤྱོད་བྱེད་དགོས་ཡ་ད་ཧ་ཅང་གལ་ཆེན་པོ་བྱས་འདུག་ས་རེད། དེ་འདྲ་སོང་བ་ཡིན་དུས་ཨེ་ནི་དུས་ད་རེས་ང་རང་ཚོ་པའི་མི་ལུས་ཐོབ་བསྡད་པ་འདི། ང་རང་ཚོ་པའི་སྣང་བ་དག་ནས་བསྡད་པ་མ་གཏོགས་པའི་ད་ལྟའི་དུས་ཚོད་འདི་འདྲ་ཅིག་ལ་ཡང་ང་རང་ཚོ་ཅིག་ངན་འགྲོ་ངན་སོང་གི་གནས་ལ་ཡང་བསྡད་ནས་ཡོད་པ་ཡིན་ན། དཔེར་ན་ང་རང་ཚོ་འཇིག་རྟེན་གྱི་ཁམས་ལ་ཡང་ཡོད་བསྡད་མཁན་གྱི་དུད་འགྲོའི་སྐྱེ་བ་ཞིག་བླངས་ནས་ད་ལྟ་བའི་རྡ་རམ་ས་ལ་རང་ལ་ཡོད་བསྡད་མཁན་གྱི་དཔེར་ན་བྱ་བྱིའུ་འདྲ་བོ་ཞིག་ལ་ཡང་ང་རང་ཚོ་སྐྱེས་ནས་བསྡད་ཡོད་པ་ཡིན་ན། ཨེ་ནི་རྩ་བ་རྡ་རམ་ས་ལ་ལེགས་པར་བཤད་པ་སྤྱོད་འཇུག་གི་ནི་བའི་གཞུང་འཆད་ཉན་བྱེད་ཀྱི་ཡོད་རེད། ལ་བྱང་ཆུབ་ཀྱི་སེམས་ལས་བརྩམས་པའི་གཏམ། བས། ལ་སོགས་གླེང་སློང་བྱས་བྱས་དེ་འདྲ་ཞིག་གི་ད་དུས་ཚོད་ཅིག་ཆགས་བསྡད་ཀྱི་ཡོད་རེད་དེ། ཡིན་ནའི་རང་གི་རྟེན་དེ། ད་ཅིག་དུད་འགྲོའི་ལུས་རྟེན་ཞིག་ལ་ཡར་བླངས་ནས་ཡོད་པ་ཡིན་དུས། དེའི་ཐོག་ལ་ཡར་དོ་སྣང་དང་ཅིག་གོ། ག་སོགས་རེ་འབོད་ཀྱི་བག་ཆགས་འཇོག་ཐུབ་ཡ་ག་གས་མེད་པ་བྱས་བྱས་འགྲོ་ས་རེད། དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་བས། ད་ཅིག་དུད་འགྲོའི་ལུས་རྟེན་འདྲ་བོ་དེ་འདྲ་ཞིག་ལ་ཡར་མ་སྐྱེས་པར་ད་རེས་པའི་མི་ལུས་ཐོབ་ནས་ཡོད་བསྡད་པ་དེ་དངོས་གནས་དྲང་གནས་ཀྱི་སྟབས་ལེགས་པོ་རེད་བསམ་པ་ཅིག་གིས་དྲན་དགོས་པ་རེད། མི་ལུས་ཐོབ་པའི་ནང་ན་ཡིན་པ་ཡིན་ན་ཡང། ཅིག། ཆོས་ལ་ཡང་དོ་སྣང། རྩ་བ་ནས་མེད་བསྡད་མཁན་གྱི་བས་མི་ཞིག་ཡ་སྐྱེས་ནས་ཡོད་པ་ཡིན་ན་ང་ཚོས་དེ་ཅིག་བཤད་བསྡད་ས་དེ་ལ་ཡ། འོ་ད་དེའི་རིགས་མི་མང་པོ་ཞིག་བས་རུག་རུག་ཞིག་བསྡད་ཤག་བསམ་པ་འདྲ་བོ་ཞིག་ག་རེ་བྱེད་པ་ཡིན་ན་བསམ་པ་འདྲ་བོ་ཞིག་མ་གཏོགས་ཞིག་དེ་ལས་ལྷག་གི་ཨེ་ནི། དོ་སྣང་ཁོ་རང་མེད་བསྡད་མཁན། ཨེ་ནི་ནང་ནས་དད་པ་མེད་པ་ཡིན་ན་ད་ཅིག་ཆོས་ཀྱི་གནས་ལུགས་ཅིག་དང་འགྲེལ་བཤད་ཅིག་གོ་བ་ཡིན་ནའི་ཨ་ལས་ད་དེ་འདྲ་ཞིག་ཤེས་དགོས་ཡིན་པ་འདྲ་བསམ་པ་འདྲ་བོ་ཞིག། འོན་ཏེ་སྔོན་ནས་ཅིག་ཡང་ཅིག་རྒྱུ་མཚན་ཞིག་ཏུ་བ་ས་ར་ས་རོ། ཡང་ན་ད་ལྟའི་ཕྱོགས་ག་ཡ་ར་བསམ་པ་འདྲ་བོ་འདི། དེ་ནི་ཁོ་ད་འདི་ཅིག་དྲན་བྱེད་དད་དེ་ཡུལ་ཡིན་པ་རེད། མ་གཏོགས་ཅིག་རྒྱུད་ལ་ཡང་དགེ་བའི་བག་ཆགས་བཞག་ནས་ཅིག་སེམས་ལ་ཡང་ཅིག་བཟོ་བཅོས་ཐེབས་ཡ་ཅིག་རྩ་བ་ནས་རེ་བ་མེད་པ་རེད། ང་རང་ཚོ་འདི་འདྲ་ལ་མ་སྐྱེས་པ་དེ་ཡང་སྟབས་ལེགས། དེ་དང་མདོར་ན་ཅིག་མི་མ་ཡིན་པའི་མི་ཁོམ་པ་དང་བྲལ་ནས་མི་ཡི་ལུས་རྟེན་ཐོབ་པ་དེ་སྟབས་ལེགས། མིའི་ནང་ནས་ཀྱང་ཅིག་མཐའ་འཁོབ་ཀླ་ཀློ་པའི་ཆོས་ལ་དད་པ་མེད་མཁན་དེ་འདྲ་ལ་ཅིག་མ་སྐྱེས་པ་དེ་སྟབས་ལེགས། དེ་དང་ཡང་ནི། དའོ། དེའི་དག་ལ་ཡང་ནི་ཞེས་ང་རང་ཚོ་ཆོས་སྒྲུབ་པའི་པའི་མཐུན་རྐྱེན་ཡིན་ནི་གཙོ་ཆེ་བ་དེའི་དེའི་བུ་གའི་དག་མ་ཚང་བ་མེད་པ་བྱས་བྱས་ཡོད་དམ་པའི་དག་དེའི་དེ་དངོས་གནས་དྲང་གནས་ཀྱི་པའི་དག་གོ་བོ་ཞུ་བོ་བཟང་པོ་ཅིག་ཡིན་པ་དེ་ནི་ངོ་ཤེས་པར་བྱ་དགོས་པ་རེད། ང་རང་ཚོ་ཚེ་འདིའི་པའི་བྱ་བ་ཡིན་པ་ཡིན་ན་ཡང་ཅིག་པའི་ཚོང་རྒྱག་ཡག་འདྲ་བོ་དཔེར་ན་ཚོང་པ་བྱེད་པ་ཡིན་པ་ཡིན་ན་ནི་པའི་ཚོང་རྒྱག་ཡག་གི་པའི་ཚོང་གི་ལམ་འགྲོ་འདྲ་བོ་པའི་དཔེར་ན་ཅིག་སུ་ཊར་ཚོང་ཡག་བཟོ་འདྲ་ཡིན་ནའི་རེད་ཅིག་དེ་ཚོ་དཔེར་ན་ང་རང་ཚོ་གདན་ཚོང། གྲོས་ནི་ད་གདན་གང་ཡང་རུ་ཆ་བཞག་བྱས་པ་ཡིན་ན་ཨོ་གཅིག་གདན་གྱི་ཕ་གིའི་འགྲོ་རྒྱུག་འདྲ་བོ་ཡག་པོ་ཡོད་པ་དང་དོ་སྣང་བྱེད་མཁན་མང་པོ་ཡོད་པ་ཞིག་དེ་འདྲ་ཡོད་པ་ཡིན་ན་ད་ཨ་འདྲ་དུས་ཚོད་ཡག་པོ་རེད་ད་དེའི་སྐབས་ལ་ཡང་ཡིན་ན་ཚོང་པའི་ཁེ་བཟང་ཡོང་ཐུབ་པ་ཞིག་ད་རེས་ཆགས་པ་རེད་མ་གཏོགས་ཡང་དེ་རྒྱུག་པོ་མ་བྱུང་པའི་དུས་ཚོད་ལ་ཡང་ཨེ་ནི་རྦད་དེ་ཚོང་མ་བྲིན་པ་ཞིག་བྱེད་དཀའ་ངལ་ཡོང་གི་རེད་ཟེར་ནས་ང་རང་ཚོ་མི་སུ་ཡིན་ནའི་འདི་བྱེད་བསྡད་ཀྱི་རེད་པ། ཞིང་པ་ཚོས་ཅིག་ཕ་གིའི་ཆར་པ་དུས་སུ་ཆར་པ་གཏོང་ཡག་གི་མགོ་རུ་འདུག་ཚུར་བས་ཁ་ཐུག་ལ་བས་ཉིན་མཚན་དེ་ནས་ལས་ཀ་བྱ་བ་བྱུང་ནས། ཨེ་བས། དུས་ཚོད་འཁོར་བའི་རྗེས་ཟིན་ཐུབ་པ་ཞིག་བྱེད་ཀྱི་རེད་པ། ཨོ་དཔེ་དེ་ནང་བཞིན་བྱས་ནས་ང་རང་ཚོས་ད་རེས་སྣེ་གཅིག་གི་ཆོས་སྒྲུབ་ཡག་གི་ཕྱི་དང་ནང་གི་བའི་འགལ་རྐྱེན་གཙོ་ཆེ་བ་མཐའ་དག་བྲལ་ཕྱི་དང་ནང་གི་མཐུན་རྐྱེན་གཙོ་ཆེ་བ་ཕལ་མོ་ཆེ་བས་ཚང་ནས་ཡོད་པའི་སྐབས་འདི་ཨེ་ནི་དངོས་གནས་ད་རེས་ཀྱི་དུས་ཚོད་རྩ་ཆེན་པོ་ཞིག་ཡིན་པ་ཡིན་དུས་ཨོ་ད་དེ་ཨེ་ནི་ང་རང་ཚོས་ཀྱི་ག་ཚོགས་རེད་ལོངས་སྤྱད་པའི་གོ་སྐབས་དེ་ཟིན་དགོས་ཡག་དེ་ཞེ་དྲག་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད། ད་རྩ་བ་ཡིན་ན་ཆོས་དགོས་དང་མི་དགོས་ཟེར་བསྡད་ཡ་དེ་ད་ཡང་སྐད་ཆ་གནས་ཚུལ་ཁག་ཁག་རེད། རྩ་བ་སྒེར་པ་སོ་སོའི་ངོས་ནས་ཆོས་བྱེད་དང་མ་བྱེད་ཟེར་ཡ་དེ་རང་དབང་རེད་མ་གཏོགས་དབང་ཡོད་བཤད་ནས་ཆོས་བྱེད་དགོས་རེད་ཟེར་མཁན་ཞིག་ཡོང་གི་མ་རེད་ལ་བྱས་ནས་ཕན་ཐོགས་ཡོང་གི་ཡོད་མ་རེད། རྩ་དེ་རིགས་སོང་བ་ཡིན་དུས་སོ་སོ་རང་མོས་རེད། དེ་ལྟར་ན་ཡང་ཆོས་བྱ་དགོས་པའི་རྒྱུ་མཚན་ག་རེ་ལབ་པ་ཡིན་ན་ཆོས་ཆོས་ད་སྤྱིར་ཡིན་ནི་བས་ད་ཆོས་སྤྱི་དང་ཡང་སྒོས་ཡིན་ནི་ནང་པ་སངས་རྒྱས་པའི་ཆོས་ཀྱི་འགྲོ་སྟངས་ག་རེ་ལབ་པ་ཡིན་ན། མིང་ལ་ཆོས་ཟེར་ནས་ད། རང་གཅིག་ཆོས་ལུགས་འདྲ་མི་འདྲ་མང་པོ་ཞིག་གི་ཐོག་ལ་ཡང་ཆོས་ཟེར་ཡག་གི་འཇིག་རྟེན་ཡོངས་གྲགས་ལ་ཡང་ད་ཐ་སྙད་འདི་སྦྱར་གི་ཡོད་རེད་དེ། ནང་པ་སངས་རྒྱས་པའི་ཆོས་ཀྱི་འགྲོ་སྟངས་ངོ་ཐོག་དེ་བཤད་པ་ཡིན་ན་སེམས་སྦྱོང་བརྡར་བྱེད་ཡག་ཅིག་རང་རེད། སེམས་སྦྱོང་བརྡར་བྱེད་ཡག་ཅིག་གཙོ་བོ་གཙོ་བོ་རུ་དེ་མ་གཞི་ནང་པའི་ལུགས་ཀྱི་འགྲོ་སྟངས་ཞིག་ལྷ་གསོལ་ཡག་ཡོད་རེད་ཀླུ་གསོལ་ཡག་ཡོད་ཡོད་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་རུ་དེ་ནང་པའི་འགྲོ་སྟངས་དེ་རང་སེམས་ལ་བཟོ་བཅོས་རྒྱག་ཡག་དེ་ཡིན་པ་རེད་སེམས་སྦྱོང་བརྡར་བྱེད་ཡག་དེ་ཡིན་པ་རེད། ནང་པ་སངས་རྒྱས་པའི་ཆོས་སུ་ལབ་དུས་སེམས་སྦྱོང་བརྡར་བྱེད་ཡ་གཅིག་སེམས་སྦྱོང་བརྡར་བྱེད་ཡ་དེ་སེམས་ཁོ་རང་གི་སྟེང་ནས་དེ་དག་ནི་ཕ་གཅིག་སྒོམ་བརྒྱབ་ནས་ཨ་ནི་སྒོམ་བརྒྱབ་ཟེར་དེ་ཡ་དེ་ད་དངོས་གནས་རང་གལ་ཆེན་པོ་རེད་འདུག་བ་སྒོམ་ལབ་དུས་གང་དག་ཅིག་སོ་སོ་རང་ཉིད་པའི་གང་འདོད་ཡ་གི་དེ་དག་ཅིག་ད་སེམས་པའི་ཡག་གའི་ཆ་དེ་ཡི་དེ་ལ་ཡ་ཨེ་ནི་སེམས་མ་ཐུལ་བ་དེ་ཕ་ག་ལེ་ག་ལེ་ལ་སེམས་ཡག་ས་དེའི་ཐོག་ལ་སེམས་ཀྱི་རིག་པའི་ཡག་ས་དེ་ལ་ཕ་གོམས་སུ་བཅུག་ནས་ད་གོམས་སུ་བཅུག་ནས། འདྲིས་པར་བྱས་ནས་གོམས་སུ་བཅུག་བྱས། དེ་འདྲས་ཀྱི་དག་ནི། ནམ་རྒྱུན་གྱི་པའི་སེམས་པའི་མ་ཐུལ་བ། ད་པའི་སེམས་པའི་ཁ་ལ་མི་ཉན་ངེས། དེ་འདྲས་ཅིག་ཡོད་དེ་པའི་སེམས་དེ་ནི་ག་ལེ་ག་ལེ། ད་ཕར་དུལ་དུལ་དུལ་རུ་བྱས་ནས། དཔེར་ན་ང་རང་ཚོས། དཔེར་ན་དཔེར་ན་དུད་འགྲོ་སེམས་ཅན་རེ་ཞིག་ལ་དཔེར་ན་སྦྱོང་བརྡར་སྤྲད་པ་ཡིན་ན་ཐོག་མར་པའི་ཁྱོན་དཔེར་ན་རྟ་རུ་གཅིག་གིས་ཐོག་མར་ཁྱོན་པའི་ཁ་ལ་མི་ཉན་མཁན་གྱི་དཔེར་ན་རྟ་གཅིག་ག་ལེ་ག་ལེ་ལ་ཨ་ནི་ཁོ། གཅིག་དང་རྟ་འདུལ་སྦྱོང་པའི་མཁས་པོ་གཅིག་གིས་ག་ལེ་ག་ལེ་ལ་སྦྱངས་ཡོང་དུས་གཞུག་གུར་པའི་རྟ་དེ་པའི་ཁ་ལ་ཉན་པོ་དང། ཀུན་དང་རུ་གཅིག་པའི། སྒྲིག་འཇུག་བདེ་བ་ཅིག་ཡོང་བསྡད་ཀྱི་ཡོད་རེད་པ། དེ་ནང་བཞིན་ང་རང་ཚོའི་ཨ་ད་སེམས་པའི་གཅིག། མི་དང་གཅིག། སེམས་གང་བྱུང་མང་བྱུང་ལ་བས་འགྲོ་བསྡད་མཁན་གཅིག་དང། ཨ་ནི་ང་རང་ཚོའི་ཆོས་ཀྱི་གནས་ལུགས་རུ་ཕྲན་བུ་བས་ཤེས་ནས་ཡོང་དུས། ཨ་ནི། མི་གཅིག་བསམ་ནས་ཡོད། མི་དང་གཅིག་བསམ་བློའི་གཟུགས་རུ་གཅིག་ནས་ཨ་ནི་པའི་ཁོ་རང་ཤེས་བསམ་བློའི་པའི་རང་ཤེས་རུ་བྱས་བྱས། འོ་དེ་འདྲ་ཅིག་ཡོང་བསྡད་ཀྱི་འདུག་བ། འོ་ད་དེ་ག་ལེ་ག་ལེ་ལ་ཨ་ནི་བཟོ་བཅོས་བརྒྱབ་ནས། ཨ་ནི་འོ་སེམས་དེ་ཡང་དག་པའི་ལམ་ལ་ཡ། ཡང་དག་པའི་ལམ་མ།

ཨེ་ན་ནང་བཞིན་གཅིག་འཆི་བ་མི་རྟག་པའི་སྐོར་འདི་ཚོའི་གྲས་དེ་ཨེ་ནས་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ཡོང་དུས་ཨེ་ནས་སེམས་ནང་ལོགས་ལ་ག་ཚད་ཀྱི་ཕ་གིའི་བསམ་བློ་བཏང་ནས་པའི་རྒྱུ་མཚན་བཀོད་ནས་རྒྱུ་མཚན་བཀོད་དཔེ་རུ་དེ་འདྲ་ལ་བལྟས་ཅིག་ཨེ་ནས་སོ་སོ་པའི་ད་ག་ཅིག་ག་རང་སངས་རྒྱས་ཀྱི་གསུང་ལ་ཡ་ཨེ་ནས་ཡིད་ཆེས་ཡོད་བསྡད་མཁན་ཅིག་དང་ཅིག་གི་ངོས་ནས་ཨེ་ནས་ལུང་རེ་དྲངས་འདུག་བྱས་ནས་ཨེ་ནས་སེམས་ལ་ཡ་རང་ཅིག་ངེས་པ་རྙེད་ཐུབ་ཡ་ཅིག་ཅིག་དགོས་ཀྱི་ཡོད་རེད་ཨེ་ནས་སེམས་ལ་ཡ་ངེས་པ་ཅིག་རྙེད་བསྡད་པ་དེ་ད་དུང་དང་ཅིག། གོ་བ་ཙམ་ལ་ཡ་སེམས་ཀྱི་གོ་བ་ཆགས་པ་དང། ད་ཅིག། ད་གི་ག་ད་པའི་དོན་དག་ཅིག་གོ་བ་ཆགས་པ་དེ་དང་དོན་དག་ངོ་མ་དེ་སེམས་ལ་ཡ་པའི་སྐྱེས་པ་གཉིས་པོ་དེ་དབྱེ་འབྱེད་གཏོང་བ་དེ་གལ་ཆེན་པོ་འདུག་བ། དཔེར་ན་ཅིག་དད་པ་དང་སྙིང་རྗེ་ཟེར་ལབ་དུས་ཨོ་སྙིང་རྗེ་ཟེར་ན་པའི་ད་ཅིག་སྡུག་བསྔལ་གྱིས་པའི་མནར་ནས་ཡོད་བསྡད་མཁན་ཅིག་ལ་ཡ་ཨེ་ནི་གང་འདྲ་བསམ་པའི་པའི་སེམས་པའི་ཅིག་བརྩེ་བ་ཡོང་བར་འགྲོ་པའི་སེམས་པའི་ཅིག་གནས་མི་བཟོད་པར་འགྲོ་བ་ཞིག་ཡོད་བསྡད་མཁན་ཅིག་ལ་ཡ་དེ་སྙིང་རྗེ་ཟེར་གྱི་ཡོད་རེད་ཡིན་པ་འདྲ་བསམ་ནས་གོ་བ་ཆགས་པ་དེ་མ་ཡིན་པར།

གོམས་པའི་རྗེས་སུ་ག་ལེ་ག་ལེ་ལ་སེམས་ལ་འགྱུར་བ་ཐེབས་འགྲོ་ཡ་གཅིག་ཡོང་གི་ཡོད་རེད། འོ་ད་འདིའི་གྲས་དེ་ལ་དཔྱད་སྒོམ་ཟེར་གི་ཡོད་རེད་དཔྱད་པ་བྱས་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ནས་དོན་དེ་ལ་ཡར་བློ་ཕར་ཉེ་རུ་ཉེ་རུ་ཉེ་རུ་བཏང་ནས་འདུག་སེ་ཡོང་དུས་དཔེར་ན་ང་རང་ཚོ་མི་གྲོགས་པོ་རུ་གཅིག་གིས་དཔེར་ན་ངོ་རུ་ཤེས་པ་རུ་གཅིག་བྱུང་ན། ཐུག་པའི་ཉིན་མོ་ད་ག་གྲོགས་པོའི་གཤིས་ཀ་དེ་སོ་སོ་འགོས་ཀྱི་མ་རེད་པ། ཉི་མ་དང་པོ་སོ་སོའི་གཤིས་ཀ་ག་རེ་ཡོད་པ་དེ་ཁ་ཁ་ཞིག་བསྡད་ཀྱི་ཡོད་རེད། ཨ་ནི་གྲོགས་པོ་དེ་དང་སོ་སོ་ངོ་ཤེས་རུ་ཆགས་པའི་བློས་ཐུབ་པོ་རུ་ཆགས་ནས་ཡོང་དུས་ཨ་ནི་ག་ལེ་ག་ལེ་ལ་ཡར་གཅིག་གྲོགས་པོའི་རྣམ་འགྱུར་བསྟན་སྟངས་རུ་དེ་ནི་ག་ལེ་ག་ལེ་ལ་སོ་སོ་ཚུར་གོམས་གཤིས་ཚུར་འགོས་ཡོང་གི་འདུག་བ་གཤིས་ཀ་ཚུར་འཇགས་ཡོང་གི་འདུག་བ། དཔེར་ན་གྲོགས་པོ་བཟང་པོ་ཞིག་ཐོབ་པ་ཡིན་ན། དཔེར་ན་གྲོགས་པོ་པའི་དེ་འདྲ་ཅིག་པའི་ཆང་མི་འཐུང་མཁན་པའི་ཐ་མག་མི་འཐེན་མཁན་པའི་དངོས་གནས་རང་གཤིས་པའི་བཟང་པོ་རུ་ཞིག་བསྡད་མཁན་ཅིག་དཔེར་ན་གྲོགས་པོ་ཅིག་མི་གཅིག་གྲོགས་པོ་རུ་ཆགས་དེ་ག་ལེ་ག་ལེ་དུ་ཆགས་པ་ཡིན་ན། ཨོ་སོ་སོའི་གྲོགས་པོའི་གཤིས་ཀ་ལ་ཕར་གོ་རུ་བསྟུན་ནས་གྲོགས་པོའི་སྤྱོད་པ་ལ་ཕར་དེ་འདྲ་ཅིག་སོ་སོ་བོད་ཀྱི་ཐང་ག་སོགས་ལ་བོད་ཀྱི་དག་སྣང་རུ་ཞིག་སྦྱངས་དག་སྣང་ཟེར་དུས་སེམས་ཅིག། སྣང་བ་འགྲོ་བ་རུ་ཆགས། ཨེ་ན་གྲོགས་པོའི་སྣང་བ་མ་མཆིས་ན་དེ་ལ་ཏོག་ཙམ་བག་ཟོན་རུ་བྱས་བྱས་དེ་འདྲའི་གི་སྒང་ནས་ཨེ་ན་སོ་སོ་ཐ་མག་འཐེན་མཁན་བྱས་ནས་ག་ལེ་ག་ལེ་ཐ་མག་ཉུང་རུ་འཐེན་ཡ་བཟོ་འདྲ། དེ་དང་ག་ལེ་ག་ལེ་ཆང་འཐུང་ཡ་ཡིན་ནའི་ཉུང་རུ་གཏོང་ཡ་བཟོ་འདྲ་ཅིག་ཁོ་ཡོང་བསྡད་གི་འདུག་བ། འོ་ད་འདི་ཁོ་ག་ལེ་ག་ལེ་ལ་གོམས་ནས་ཡོང་དུས་དང་ག་ལེ་ག་ལེ་ལ་དེ་ལ་ཕར་འདྲིས་པོ་བྱས་ཉེ་པོ་བྱས་ནས་ཡོང་དུས་ཨེ་ནི་དེའི་གཤིས་ཀ་དེ་ཚུར་སོ་སོ་ལ་འཇགས་ཡོང་མཁན་ཅིག་དང་སོ་སོ་དེའི་གཤིས་ཀ་ལ་ཡ་ཕར་ཉེ་རུ་ཉེ་རུ་འགྲོ་བསྡད་གི་ཡོད་རེད་བ། འོ་དེ་ནང་བཞིན་བྱས་ནས་ང་རང་ཚོའི་སེམས་ཀྱི་ནང་ལོགས་ལ་སེམས་ལ་སེམས་ལབ་དུས་རྡོག་རྡོག་ཅིག་སྐད་ཆ་རྩ་བ་ནས་མེད་པ་རེད། ནང་རྣམ་པར་ཤེས་པ་ཟེར་དེ་ལ་རིམ་པ་མང་པོ་ཞེ་པོ་ཅིག་ཡོད་བསྡད་མཁན་རིགས་འདྲ་མི་འདྲ་བའི་དངོས་གནས་དྲང་གནས་བརྒྱ་ཕྲག་སྟོང་ཕྲག་པའི་འབུམ་ཕྲག་ཡོད་བསྡད་པ་ཞིག་གི་ཆགས་བསྡད་འདུག་བ། དེ་འདྲའི་གི་པའི་རྣམ་རྟོག་འདྲ་མི་འདྲ་མང་པོ་ཡོད་པའི་ནང་ལོགས་ནས་རིགས་གཅིག་གིས་ང་ཚོ་ལ་ཕན་གི་ཡོད་རེད། ད་རིགས་གཅིག་གིས་གནོད་ཀྱི་ཡོད་རེད་རིགས་གཅིག་གིས་ལུང་མ་བསྟན་ཡིན་པ་རེད་བཏང་སྙོམས་ཡིན་པ་རེད། འོ་ད་དེའི་ནང་ལོགས་ནས་ཕྱི་དངོས་པོའི་ནང་ལ་ཡིན་ན་ཡང་ང་ཚོ་ཕན་ཐོགས་པ་དེ་ཡོད་དེ་ལ་ཡང་ང་ཚོས་དང་དོད་བྱེད་བྱེད་དཔེར་ན་ཅིག་བཟའ་བྱའི་འབྲུ་རིགས་ལ་སོགས་པ་དེ་ཚོའི་གྲས་དེ་ཐ་མ་དང་རང་བཞིན་གྱི་སྐྱེས་པའི་བྱིན་གྱིས་རེག་དེ་ག་ལེ་ག་ལེ་ལ་ང་ཚོའི་ཆེད་དུ་ཡིན་དེ་མི་ལ་ཡག་པོ་ཕན་ཐོགས་ཀྱི་ཡོད་པ་དང་དགོས་གལ་ཆེན་པོ་ཡོད་པ་ཡིན་དུས་ཨ་ནི་ང་རང་ཚོའི་བཟའ་ཟོ་རྣམས་ཟ་ཡ་ཅིག་གི་ཆེད་མངགས་ཨ་ནི་འབད་རྩོལ་བྱས་ཆེད་མངགས་དང་དོད་བྱས་ནས་བཙུགས་ཡོད་པ་དང་དུག་གི་རིགས་སོབ་ཅེ་ཡིན་པ་ཡིན་ན་དང་དོད་བྱས་བཙུགས་རྒྱུ་ཕར་བཞག་ནས་ཁོ་ཁུ་ཡོར་ཚོས་སྐྱེས་ཡོད་ན་དེ་ཕར་གཡོ་འགུལ་བ་བ་དཔེར་ན་ས་དེ་འདྲ་སོང་བ་ཡིན་དུས་ས་ནི་དེ་ནང་བཞིན་བྱས་ནས་ང་རང་ཚོའི་སེམས་ཀྱི་ནང་ལོགས་ལ་ཡ་མདངས་གཅིག་གི་རྣམ་པར་རྟོག་པ་འདྲ་མི་འདྲ་མང་པོ་ཡོད་པའི་ནང་ལོགས་ནས་ཕན་ཐོགས་ངེས་ཀྱི་རིགས་མང་པོ་འབྱུང་གི་ཡོད་རེད།

གཙོ་བོ་གཙོ་བོ་སེམས་ཁོ་རང་གི་སྟེང་ནས་བྱེད་རྒྱུ་རེད་མ་གཏོགས་དེ་ལས་ལྷག་གི་རང་ཅིག་འཕྲུལ་འཁོར་ཅིག་བེད་སྤྱོད་བྱས་ག་གི་མི་འདུག་ག་ཅིག་ཀླད་པ་གཤགས་བཅོས་བྱས་ནས་ཕན་ཐོགས་ཡ་ཡོད་མ་རེད་ད་མི་ཀུན་བཟང་པོ་ཆུང་བཏང་ཐུབ་ཀྱི་རེད་མ་གཏོགས་གཞན་རང་ཅིག་གཤགས་བཅོས་བྱས་ནས་སེམས་ཀྱི་མ་རུངས་པའི་ཆ་མེད་པ་བཟོ་ཡ་ད་རང་སེམས་ཀྱི་བཟང་པོའི་ཡོན་ཏན་གོང་དུ་སྤེལ་ཐུབ་ཡ་ད་རེ་ཟུང་རེ་ཟུང་ཡོད་ཤས་ཆེ་རླུང་ལང་པོ་དེ་འདྲའི་ལ་དཔེར་ན་རྩ་འདྲ་ཁ་ཤས་གཤགས་བཅོས་བྱས་ནས་རླུང་ཉུང་འདྲ་ཅིག་བྱས་ན་ཡོད་ཤས་ཆེ། ཆགས་པ་ཆེན་པོ་འདི་འདྲའི་ལ་གཅིག་གིས་ཆགས་པའི་རྩ་རུ་འདི་ཕར་མེད་པ་བཟོས་པ་ཡིན་ན་གཅིག་བྱས་ན་ཆགས་པ་ཉུང་རུ་འདྲ་གཅིག་བྱས་ན་ཡོད་ཤས་ཆེ། ཕྲན་བུ་ཕྲན་བུ་རེད་མ་གཏོགས་ཡང་ག་ལེར་ག་ལེར་ཡང་ཁོ་ག་ལེར་ག་ལེར་ཅིག་གསོས་ཡོང་ངེས་ཅིག་ཡོད་འདུག་ག། བྱས་ཙང་ཁོ་ཁོ་རྩ་བའི་ཅིག་སེམས་ཀྱི་ནུས་ཤུགས་རུ་ཁོ་རའི་སྟེང་ནས་ཡོང་བསྡད་ཀྱི་ཡོད་འདུག་པ་འདི་གསལ་པོ་རེད་པ། ད་དེ་འདྲ་སོང་བ་ཡིན་དུས་རྩ་ནས་གང་ལྟར་ཅིག་སེམས་ཀྱི་བཟོ་བཅོས་རྒྱག་ཟེར་མཁན་འདི་སེམས་ཁོ་རང་གི་སྟེང་ནས་བཟོ་བཅོས་རྒྱག་མ་གཏོགས་མི་འདྲ་བ་ཞིག་ཆགས་ཆེ། བ་དང། ཕྱིའི་འཛུགས་སྐྲུན་བྱས་པ་དང་མི་འདྲ་བ་ཞིག་ཅིག་ཆགས་བསྡད་ཀྱི་ཡོད་རེད་ན་དེ། སོ་སོ་རང་ཉིད་ཀྱིས་བྱེད་རྒྱུ་རེད་མ་གཏོགས་མི་ལ་མི་ལ་དྲིས་ནས་བྱེད་ཐུབ་ཡག་ཅི་ཡང་མི་འདུག་ག། ཚེ་འདི་འདྲ་སོང་བ་ཡིན་དུས། ད་འོ། གང་འདྲ་ཡོད་ཡིན། སེམས། དེ་དང་ཅིག་སེམས་ཀྱི་ནང་གི་སྐྱོན་དེ་ཡིན་དུས། ཨ་ནི། ཕར། ག་ལེ་ག་ལེ་ཉུང་དུ་གཏོང་ཡག་ཅིག་དང། ཨ་ནི་སེམས་ཀྱི་ཡོན་ཏན་དེ་ཡིན་དུས་ཕན་ཐོགས་ངེས་དེ་ཡིན་དུས་ཡར་རྒྱས་གཏོང་ཡག་ཅིག་ད་འོ་ཡར་རྒྱས་གཏོང་སྟངས་དེ་ལ་ཡང་ད་ལྟ་ལབ་པ་ནང་བཞིན་གྱི། སྐྱོན་དང་ཡོན་ཏན་དེ་ཡིན་དུས་གནས་ལ།

དེའི་དེ་གི་པའི་སེམས་དེ་སྐྱེས་པའི་ཁ་ཐུག་ལ་ཡ་ཨེ་ནི་མི་མ་སྐྱིད་པར་བྱེད་དེ་ངས་དང་རོགས་པ་ཡིན་ནི་པའི་ཨེ་ནི་ཁོས་མ་དགའ་བ་བཟོས་དེ་ངས་ཅིག་ཕར་ངོ་རུ་ཤེས་ནི་ཡོང་དུས་ཨའོ་ད་འདི་ཚོ་སྐྱོན་རེད་འདུག་པ་བསམ་པ་ཅིག་ཨེ་ནི་སྐྱོན་ཡིན་པ་ལ་ཕར་ངོ་ཤེས་དེ་དཔེ་ཆའི་ནང་ནས་སྡུག་ཅག་རེད་གསུངས་པ་ཙམ་ལ་ཆ་མ་བཞག་པ་བྱས་བྱས་སོ་སོ་དངོས་སུ་ཕེ་གི་ལོ་རྒྱུས་ལྟར་བལྟས་པ་ཡིན་ནི་ཤེས་ཐུབ་བ་རེད་སོ་སོའི་ཉམས་མྱོང་ཐོག་ལ་བལྟས་པ་ཡིན་ནི་ཤེས་ཐུབ་བ་རེད་ལྷག་པར་རོགས་པ་ཁྱིམ་མཚེས་ཚོར་བལྟས་ན་ཤེས་ཀྱི་རེད་པ་སོ་སོ་སོའི་ཁོང་ཁྲོ་སྐྱེས་ཡོང་དུས་ཁོང་ཁྲོ་དེ་ཨ་ད་དང་དུ་བླངས་ནས་ཁོང་ཁྲོ་དེ་གི་པའི་སོ་སོ་ཁ་ཐུག་དེ་བས་ད་བློ་ཁོག་རུ་བྱེད་ཡ་ཀླད། ང་ནི་ཁོང་ཁྲོའི་ཐོག་ནས་མི་ལ་ཚིག་ངན་རེ་བཤད་རྒྱུ་བྱུང་ན་མི་ལ་བའི་རྣམ་འགྱུར་བསྟན་རྒྱུ་བྱུང་ན་ངས་ཕན་པོ་བྱུང་བསམ་པ་རུ་ཞིག་གིས་སོ་སོ་ཚིམ་པོ་རུ་ཞིག་ཡོང་གི་འདུག་པ། དུས་དེ་བའི་སྨྱོན་པ་ཆགས་ཀྱི་ཡོད་རེད། དེ་ཞུ་ཞུ་ལྟར་སོ་སོས་སོ་སོའི་སྐྱོན་རིག་ཐུབ་ཡ་ཁག་པོ་རེད། ད་མི་རོགས་པ་ལ་ཡ་འདུག་བལྟས་པ་ཡིན་ན་ད་འོ་རོགས་པ། དེ་ནམ་རྒྱུན་པའི་ཉམ་ཆུང་རུ་མི་ཡོད་ཡོད་དེ་ངས་ཅིག་ཁོ་རླུང་ལངས་པའི་ཉིན་མོ་དེ་ཁོའི་གདོང་སྟེང་མདངས་རུ་ཁོ་རེ་བའི་མིག་རྩ་རུ་དེ་དམར་པོ་རུ་བྱས་ཁོའི་རྣམ་འགྱུར་རུ་ཁོ་རེ་མི་འདྲ་བ་ཞིག་བསྟན་ཡོང་དུས། ནམ་རྒྱུན་དགའ་བོ་ཉེ་པོ་བྱེད་པ་ཡིན་ནའི་དེའི་ཉིན་མོ་འདི་ཏོག་ཙམ་གཡོལ་དགོས་བཟོ་འདྲ་ཅིག། དཔེ་གཅན་གཟན་རུ་ཐུག་གི་ཡོད་བཟོ་འདྲ་ཅིག་ཏོག་ཙམ་གཡོལ་དགོས་འདྲ་ཞིག་ཡོང་བསྡད་ཀྱི་འདུག་བ། མི་ལ་མ་སྐྱིད་པོ་བཟོས་བསྡད་ཀྱི་འདུག་བ། ཨེ་ནི་གྲོང་པ་ཁྱིམ་མཚེས་རྒྱག་རེས་རྟག་པར་རྒྱག་རེས་རྒྱབ་བསྡད་མཁན། དཔེར་ན་བཟའ་ཚང་ཕན་ཚུན་ཡིན་ནའི་རེད་གྲོང་པ་ཁྱིམ་མཚེས་ནང་ཚང་ཡིན་ནའི་རེད་དཔེ་རྟག་པར་རྒྱག་རེས་རྒྱག་མཁན་ཚོ་ལ་སྤྱི་ཚོགས་ནང་ལོགས་ལ་རང་བཞིན་གྱིས་ཨོ་དེ་མི་དེ་རྒྱག་རེས་ཚ་པོ་ཞེ་པོ་ཅིག་རེད་མི་དེ་སྡུག་ཅག་ཞེ་པོ་ཅིག་རེད་ཟེར་ནའི་སུ་ཡིན་ནའི་ཤེས་ཀྱི་རེད་པ། འདུག་བ་ཡ། ཨེ་ནི་སེར་སྣ་ཚ་པོ་བྱེད་པ་ཡིན་ན། མི་སུ་ཅིག་ལ་དཔེ་སོ་སོའི་གྲོགས་པོ་ངོ་ཤེས་ཤིག་སླེབས་པ་ཡིན་ནའི་དེ་ལ་དཔེ་ཇ་ཕོར་པ་གང་བླུག་དགོས་བྱུང་ནའི་དཔེ་དཀའ་ལས་ཁག་པོ་འདྲ་ཞིག་ད་བྱེད་མཁན་ཞིག་གི་སེར་སྣ་ཚ་བོ་བྱེད་པ་ཡིན་ན། སོ་སོས་ཀྱི་སོ་སོ་སེར་སྣ་ཡོད་ནའི་སོ་སོས་ཤེས་ཀྱི་མ་རེད་དེ་མི་སེར་སྣ་ཚ་བོ་ཡོད་ན་ང་ཚོས་ཤེས་ཀྱི་འདུག་བ། ད་དེ་ཇ་ཅིག་ཡིན་མ་བླུག་ས་རུ་ཟོ་རོགས་དེ་འདྲའི་ཡོང་གི་རེད་པ། རེད་པ་ཡ། ཅིག་ད་ག་ནང་བཞིན་གྱི་དཔེར་ན་ང་རྒྱལ་ཚ་བོ་ཞིག་གི་མི་ཤུགས་ཐུབ་པའི་ཁེ་ཐུག་ལ་ང་རྒྱལ་ཚ་བོ་ཡོད་མཁན་གྱི་མི་དེ་གི་ཁོ་ཤུགས་ཐུབ་པོ་ད་ག་གོ་ཞོག་བཤད་བྱས་པས་ཁོའི་ཏང་ཡིན་ཁོའི་ཕྱོགས་གང་ཡིན་ཞིག་ལབ་དུས་ཁོ་ད་གི་ཟིག་བྱེད་ཐུབ་ཀྱི་མེད་པ་ཤིང་གི་ཤིང་གི་ལས་ཁོ་རང་ཁོ་རང་ཞིབ་ཞིག་ལབ་དུས།

དཔེ་ཞབས་འདྲེན་ཞུ་ཡག་ཞིག་མ་གཏོགས་སྡུག་ཅག་སྡུག་ཅག་ཞིག་མ་གཏོགས་ཡག་པོ་མི་འདུག་ག་བསམ་པ་ཞིག་གིས་ཨེ་ནི་སོ་སོའི་རང་སྟེང་ལ་ཅིག་ཤེས་ནས་ཅིག་ག་རེ་ཞིག་ཏུ་འགྲོ་བ་འདུག་ཟེར་བྱས་ནས་ཨེ་ནི་ཨོ་གང་ལྟར་སྐྱོན་དང་ཡོན་ཏན་དེ་སྔོན་ལ་ངོ་ཤེས་པ་བྱས། དེ་ནས་ཡོན་ཏན་གྱི་ཕྱོགས་དེ་ལ་ཡང་དང་དོད་བྱས། སྐྱོན་གྱི་ཕྱོགས་དེ་ལ་ཡང་ག་ཚོད་ཐུབ་ཐུབ་ཀྱི་སྒོ་གང་ས་ནས་ཕར་མགོ་བཅག་རོགས་ཞུས་ནས་ཕར་ཉུང་གཏོང་ཡག་ཅིག་འོ་འདུག་ཟེར་བྱ་དེ་ལ་ད་བརྟག་དཔྱད་བྱས་བརྟག་དཔྱད་བྱས་ནས་ཨེ་ནི་ག་རེ་བཟང་པོའི་ཕྱོགས་དེ་ལ་ཡང་བློ་གུས་བརྩི་ཏན་ཏན་རོགས་འདུག་ཟེར་གྱི་མ་རེད།

ད་དུ་རྫས་རུ་ཐལ་ཆ་ཞིག་བཏིང། བཞེས་ཡག་ག་གེ་མེད་པ་ཞིག་ཁོང་ཆང་སྐྱོར་རུ་བྱས། ཨེ་ནི་དེ། ཟྭ་པོ་ཏོག་ཙམ་མ་གཏོགས་བཞེས་ཡག་ག་གེ་མེད་པ་ཞིག་བཞུགས་བཞུགས་དུས། ད་དེ་དངོས་གནས་དྲང་གནས་ཀྱི་ད་ཁྱོད་རབ་ཏུ་འདི་ཅི་རེད་འདུག་བ། ང་ཚོ་ལོ་རྒྱུས་ནང་དུ་རྒྱ་གར་གྱི་གྲུབ་ཆེན་ཚོ་ཡིན་ནའི་རེད། ཅིག་བོད་ཀྱི་དཔེར་ན་དངོས་གནས་རང་ཅིག་གི་གྲུབ་པའི་གོ་འཕང་མཐོན་པོར་གཤེགས་པ་དེ་ཚོ་མང་ཆེ་བྱ་བྲལ་བྱ་བཏང། སྤྲང་གོ་བཟོ་འདྲ་ཞིག་བཞུགས་ནས་ཨེ་ནི་རྟོགས་པ་བརྙེས་བསྡད་པ་ཤ་སྟག་ཞིག་མ་གཏོགས། ད་རྗེ་བཙུན་མི་ལས་མ་གཞི་གསུངས་ཙ་ན་ཡང་དེ་རེད། ཅིག་སྟེ། ཨ་རེ་བ་རི་ལོ་ཙཱ་བ་ཤཱ་བའི་འོག་ལ་ཡར་དཔེ་ཁྲི། ཨེ་ནི་སྟེང་ལ་དཔེ་གདུགས། ཨེ་ནི་དཔེ་སློབ་མ་མང་པོས་བསྐོར། ཨེ་ནི་དཔེ་ཚོགས་དུང་འདུག་སེ་བུས་བྱས། ཧཱུྃ་དེ་མང་ཇ་ཆང་བྱས། ཡོད་དམ་དེ་ཚོ་བྲལ་ཏེ། ཨེ་ཏི། རྗེ་བཙུན་མི་ལ་དང་ཀོམ་བཞི་བར་པའི་སྲིང་མོ། པེ་ཏ་མགོན་སྐྱིད་རེད་ག་རེ་ཅིག་གིས་ཏེའོ། ད་མི་ཚོ་ལ་དཔེ་འདི་འདྲ་འདུག་ཟེར་འོག་ལ་ཁྲི། སྒང་ལ་གདུགས་དཔེ་ཞེ་པོ་འདུག་ཟེར་ལབ་སྟེ། ཨེ་ཏི་རྗེ་བཙུན་མི་ལས་འོ་དཔེ། ངས་ཡི་འདི་འདྲ་བྱས་ན་ད། བྱེད་ཐུབ་བྱེད་ཐུབ་ཡག་ཞིག་ད་ཡོད། ཡིན་ནའི་དེ་ཐམས་ཅད་ལ་འཇིག་རྟེན་ཆོས་བརྒྱད་རེད་ཤག་ངས་སྤངས་པ་ཡིན། སོན་དུ་འདུག་དྲན་ཏེ་དངོས་གནས་དྲང་གནས་ཀྱི་དང་བློ་ཆེན་པོ་རེད་འདུག་བ་དངོས་གནས་དྲང་གནས་ཧ་ལས་པ་ཅིག་དེ་རིགས་ཡིན་པ་ཡིན་དུས་སེམས་ཀྱི་སྒོམ་རྒྱག་ཟེར་ལབ་དུས་ཕྱི་ལོགས་ལ་ཡོ་བྱད་ག་གེ་དགོས་མེད་པ་རེད་ཁོ་རང་དངོས་གནས་རང་སྲིད་ཚོགས་ཀྱི་བསམ་པ་ལ་ཡ་ཨེ་ནི་མར་ཉལ་ནས་སྒོམ་རྒྱབ་ནའི་འགྲིག་ཡོད་ད་མ་གཞི་ཡིན་ནའི་ང་རང་ཚོའི་ལུས་ཀྱི་རྩ་རླུང་ཐིག་ལེའི་ཆགས་སྟངས་ཀྱི་དབང་གིས་འདུག་སེ་ཙོག་ཙོག་ཞིག་བསྡད་ན་སེམས་ཏོག་ཙམ་གྲུང་ཡོང་གི་འདུག་བ་ད་ཡང་ན་བསྡད་པའི་ཁ་ཕྲུག་ནི་དམིགས་བསལ་རེད་ཤག་ཡང་འཇམ་ས་ལ་ཉལ་བྱས་ལྷོད་ལྷོད་ཞིག་བསྡད་ཉལ་བྱས་བསྡད་དུས་ཡང་བསམ་བློ་གསལ་ལེ་བཟོ་འདྲ་ཞིག་ཡོང་གི་འདུག་བ། དེ་ཇི་ལྟར་ཡིན་པ་ཡིན་ན། དུ་སོགས་རྫོགས་བྱེད་བསྟན་ན་ཏན་ཏན་བསམ་བློ་དེ་གསལ་ཡོད་ས་རེད། ལྷག་དོན་ཐོ་རངས། ཞོགས་ཀའི་ཞོགས་ཉལ་ཤ་མོ་ཡོད་པ་བྱས་ཞོགས་ཀའི་ཧལ་ན་ཟི་ན། ཨེ་ནི་ཞོགས་ཀའི་རིག་པ་གྲུང་པོ་ཡོད་པའི་ཁ་ཐུག་ལ་ཡ་ཨེ་ལྟ་བ་བསམ་བཏང་ན་ཡག་པོ་ཡག་རེད། ཨེ་ནི་དགོང་དག་སྤང་རྒྱམ་རྒྱབ་ཀྱི་ཤ་མ་དེ་བྱས་ན་ཟི་ཉལ། དེ་ཡག་པོ་འདུག་བ། བྱས་དུས་ཙང་ནས་ལྷག་པར་ང་རང་ཚོ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ད་མི་སློབ་གཉེར་བྱེད་མཁན་གྱི་གྲྭ་ས་རེད་ཡ། བྱས་དུས་ཙང་ནས་ཚོད་ཁ་ཁ་རེད་ད་ཕེབས་ནམ་ཞིག་ཡོད་ཡོད་པོ་འདུག།

དུས་ལན་གཅིག་རྙེད་པའི་དལ་འབྱོར་འདི་དོན་མ་གྲུབ་ལག་ནས་འཆོར་ཉེན་གདའ་གསུངས་ཏེ། དངོས་གནས་རང་ད་ཅིག་ཚེ་གཏུགས་ཡག་འདི། སྒུག་མི་སྡོད་པར་ཉི་མ་རེ་རེ་བཞིན་ནས་སྐར་ཆ་རེ་རེ་བཞིན་ནས་རྫོགས་འགྲོ་གི་ཡོད་རེད། ད་ལྟ་དེའི་རིང་ལ་ཡང་ཨེ་ནི་ཅིག། ངའི་བྱ་བ་ཐམས་ཅད་ཟིན་ནས། ད་ལྷོད་ལྷོད་རུ་བྱས་བྱས་ཅིག་ཆོས་བྱེད་ལོང་ཡོང་བསམ་པ་གཅིག་གི་རེ་བ་བརྒྱབ་ན་འདི་ནོར་འཁྲུལ་རེད་ཤག། མི་ཚེ་སྐྱེས་ནས་མ་ཤི་བར་དུ་བྲེལ་བ་ཅིག་ངང་ནས་མི་ཚེ་འགྲོ་དགོས་ཡག་འདི་ཀོ་ཆོས་ཉིད་རེད། བྲེལ་བ་རྫོགས་ཡག་ཡོད་མ་རེད། གུང་ཐང་ཚང་གི་གསུང་བ་ནང་བཞིན་ཚེ་འདི་སྣང་གི་བྱ་བ་ཆུ་གཉེར་འདྲ་གཅིག་འདས་རྗེས་གཅིག་གི་སྣེ་འདྲེན་འོང་དེ་སྒྲུབ་ཀྱིན་སྒྲུབ་ཀྱིན་མང་དུ་སོང་ད་བཙན་ཐབས་སུ་བཅད་ན་མི་ལེགས་སམ་ཞེས་གསུང་ཡག་དེ་དངོས་གནས་རེད་འདུག་བྱས་ཙང་དེ་འདྲ་ཡིན་པ་ཡིན་དུས་རང་ད་ས་དེ་འདྲ་ཡིན་པ་ཡིན་དཔེར་ན་ང་རང་ངོས་ནས་ཆ་བཞག་པ་ཡིན་ན་ཡང་ད་ལྟ་ཀོ་ད་ལོ་དྲུག་ཅུ་རྩིས་པ་དང་དྲུག་སུ་སླེབས་དེ་ཡང་དུས་ཡུན་འདིའི་རིང་ལ་ཡང་ཧ་ལམ་ད་ཆུང་ཆུང་སྐབས་ལ་ཡང་དཔེ་ཆ་ལྟ་ཡག་དང་དཔེ་ཆ་བློ་འཛིན་བྱ་ཡག་རུ་ད་ཅིག་ཚེ་ཆུབ་ཐུགས་རྗེ་བྱ་ཡག་འདི་དེ་མ་གཏོགས་གཞན་ལྷོད་པ་རེད་བཞག་ད་དེ་ནས་ཡང་གཞན་བྲེལ་བ་ཚ་ཚ་ཚ་ཚ་ཚ་རུ་ཕྱིན་བྱས། གཅིག་དུས་དུས་ཆུང་ཆུང་སྐབས་ལ་ཡང་ཆོས་བྱེད་ཡག་གི་བསམ་བློ་ཞིག་གྲགས་བཞག་གི་ཡོད་པ་ད་ལོ་བཅོ་ལྔ་བཅུ་དྲུག་དེ་བ་ནི་ལམ་རིམ་གྱི་བསམ་བློ་ཏོག་ཏོག་གཏང་གི་ཞིག་ཡོད་རེད། འདྲ་མཚམས་ཁེ་ད་ཡོད་བ་མར་བ། དུས་ཚོད་ཡོད་པའི་ཁ་ཐུག་ལ་ནི་ནང་ནས་པའི་དོན་སྙིང་ཤུགས་ཆེན་པོས་བསམ་བློ་གཏོང་ཡག་དེ་གི་མ་ལས་མ་ཁོ། ད་དེ་ནས་ཡང་ལོ་ཞིག་ལོ་ཉི་ཤུ་རྩ་གྲངས་ཡིན་ན་སུམ་ཅུ་ཟིན་མ་ཟིན་དེ་བ་ནི་ཨེ་ནི་ངས་གཙོ་བོ་ལ་གཏོགས་བྱས་པ་རེད།

ཆོས་བྱེད་ཀྱིན་བྱེད་ཀྱིན་ཟེར་ཡག་གི་ད་ཅིག་ད་ལྷོད་ལྷོད་བྱུང་ན་ཨེ་ན་སང་ཞུ་གོ་ད་ཅིག་སང་ཉིན་ལྷོད་ལྷོད་བྱུང་ན་ཨེ་ན་ཁ་འདོན་བྱེད་ཆོག་ད་ད་ཚོགས་གསོག་རུ་བྱེད་ཀྱིན་བྱེད་ཀྱིན་ཟེར་ནས་འདུག་ཟེར་ལབ་པ་ཡིན་ན་ཨེ་ན་ཆོས་བྱེད་ཡག་གི་སང་ཉིན་འདི་ཤར་ཤར་གོང་ལ་ད་ཤི་རན་ཤག་ཟེར་ཡག་གི་དེ་རིང་ཞིག་སྔན་ལ་ཡོང་ཡག་གི་ཉེན་ཁ་ཡོད་རེད་དེ་འདྲ་སོང་ཡིན་དུས་ཙང་ནས་ཨེ་ན་རང་མགོ་རང་གིས་མ་སྐོར་བར་ཨེ་ན་ད་ལྟ་ད་ལྟ་ནས་ལག་ལེན་བཀལ་དགོས་གི་རེད་ཟེར་ནས་གསུང་ཡག་འདི་བདེན་པ་རེད་ད་བྱས་ཙང་དེ་འདྲ་སོང་ཡིན་དུས། རང་གཅིག་འཆི་བར་ངེས། ནམ་ཤི་ངེས་པ་མེད་པ། དེ་འདྲའི་ཅིག་གི་ད་གནས་ཚུལ་ཡིན་པ་ཡིན་དུས་ང་རང་ཚོ། ད་ཅིག། སང་བྱ་གནངས་བྱའི་ངང་ལ་ཡར། ཅིག་གི་ནི། ལྷོད་ཡངས་རུ་མ་སོང་བར་ཅིག་ཅིས་ཀྱང་བྱ་དགོས། ཨེ་ནི་ཆོས་བྱེད་ཡ་ཟེར་མཁན་དེ་སོ་སོ་རང་ཉིད་ཀྱི་བརྩོན་པ་བསྐྱེད་དང་འབད་རྩོལ་བྱས་ནས་ཆེད་དུ་གཉེར་ནས་མ་བྱས་ན། དེ་དང་ཅིག་རང་བཞིན་ལྷུན་གྲུབ་རུ་ཅིག་ཡོང་ཐུབ་ཡག་ཁག་པོ་ཞིག་རང་རེད། ད་རང་བཞིན་གྱིས་དཔེར་ན་ང་རང་ཚོ། དགའ་སོགས་རེད་བོད་པའི་མི་ཚེ་སྡུག་ལ་རང་བཞིན་གྱིས་ཟད་འགྲོ་ཡ་གཅིག་གིས་སོ་སོའི་རེ་སྟངས་གཅིག་མི་ཚེ་སྡུག་ཟད་འགྲོ་བཞིན་པ་རུ་ཁོ་རའི་ངང་ནས་སོ་སོའི་ཆེད་དུ་གཉེར་ནས་རྩོལ་བ་རུ་བྱས་བྱས་གོ་སྐབས་ཞིག་བཙལ་ན་མ་གཏོགས་རང་བཞིན་གྱི་མི་ཚེ་འགྲོ་སྟངས་རུ་ཁོ་མི་ཚེ་སྡུག་ལ་ཟད་འགྲོ་ཡ་ཁོ་ཆོས་ཉིད་རེད། དམ་ཆོས་ཉི་ཤུ་མ་དྲན་ཉི་ཤུ་ཐལ་བྱེད་རྒྱུ་བྱེད་རྒྱུ་ཟེར་བཞིན་ཉི་ཤུ་ཐལ། མ་བྱུང་མ་བྱུང་ཟེར་བཞིན་བཅུ་འགའ་ཐལ་མི་ཚེ་སྟོང་པར་ཟད་པའི་རྣམ་ཐར་ཡིན་གསུངས་པ་ནང་བཞིན་ཨོ་ད་རེ་སྟངས། ལོ་གཞོན་པའི་ཁ་ཐུག་ལ་ནི་ཨེ་ནི་གཅིག་བང་བིང་རུ་གཅིག་ངང་ནས་དུས་ཚོད་རུ་གཅིག་ཕྱིན། དེ་ནས་ཅིག་ལོ་གཉིས་རྩ་དག་ནས་ད་ཆོས་ཅིག་བྱེད་དགོ་བསམ་པའི་ཀུན་སློང་ཅིག་བྱུང་པ་ཡིན་ན་ཡང། ད་ཅིག་ད་ག་ད་གའི་ངང་ནས་ད་ཅིག་ཆོས་བྱེད་དགོ་བྱེད་དགོ་བྱེད་དགོ་བྱེད་དགོ་བསམ་པ་རོ་དེ་ད་གའི་ངང་ནས་ལོ་གཉིས་རྩ་དག་ཅིག་བྱས། དེ་ནས་ལོ་བཞི་བཅུ་ལྔ་བཅུ་ཙམ་ལ་སླེབས། དེ་ནས་ད་སྡུག་སྐད་རྒྱག་མགོ་ཚུགས་པ་རེད་ད་མིག་གིས་མཐོང་གི་མི་འདུག་ཨ་མཆོག་ཡག་པོ་གོ་གི་མི་འདུག་ཅིག་བྱས་ནས་ཨེ་ནི་ད་རྟག་པ་པའི་དྲན་པ་དེ་ཉམས་བཞག་ཟེར་ནས་ཨེ་ནི་སྡུག་སྐད་རང་རྒྱབ་བྱས། ཨེ་ནི་དཔེ་ཆ་ལྟ་ཐུབ་གི་མི་འདུག་ད་བསམ་བློ་ཡང་བཏང་ཐུབ་གི་མི་འདུག་ཟེར་ནས་ད་ཤི་སྒུག་རྒྱབ་ཡ་ཅིག་མ་གཏོགས་ཨེ་ནི་ཧ་ལམ་མེད་བསྡད་པའི་བཟོ་རུ་ཅིག་ཆགས་ཡོང་གི་འདུག་བ། དེ་འདྲ་ཞིག་གི་ངང་ནས་ད་མི་ཚེ་སྟོང་ཟད་འགྲོ་དེ་འདི་ཁོ་ན་ཆོས་ཉིད་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ནི་ལྷག་པར་ང་རང་ཚོ་རེ་སྟངས་ཅིག་གི་ལུས་རྒས་ཤིང་འཁོགས་ནས་ལུས་པའི་ག་ཚོགས་ལ་ཆོས་སྒྲུབ་ཡག་གི་ལུས་རྟེན་འདི་ཁོ་རྒས་ཤིང་འཁོགས་པའི་ཐོག་ནས་ནུས་པ་ཉམས་འགྲོ་ཡག་ཅིག་དང་སེམས་མ་ཐུལ་བ་དེ་མུ་མཐུད་ནས་བསྡད་དེ་ངེས་ཅིག་ཡོང་གི་འདུག་ག་ཨེ་ཐབས་སྐྱོ་བོ་རེད་བ། ཨ་ཡ། འདོད་ཆགས་ཉོན་མོངས་ཀྱི་རིགས་པའི་འདོད་ཆགས་ལྟ་བུ་རིགས་ཁ་ཤས་ལོ་རྒས་ཡོང་དུས་ཚར་ནས་ཁོ་ཆུང་དུ་འགྲོ་ཡག་ཡོང་མདོག་ཁ་པོ་རེད།

མདོར་ན་དཔལ་གསང་བ་འདུས་པའི་སྐབས་ནས་གསུངས་པ་ནང་བཞིན་གྱི་ཕྱི་རུ་ཉན་ཐོས་ཀྱི་སྤྱོད་པ་ནང་དུ་འདུས་པ་ལ་རབ་དགའ་གསུངས་པ་ནང་བཞིན་དེ་འདྲའི་གྱི་ད་ལམ་ཉམས་ལེན་བྱེད་ཀྱི། དངོས་གནས་ད་ང་རང་ཚོ་བོད་གངས་ཅན་གྱི་ཕྱོགས་ལ་ཡང། སངས་རྒྱས་ཀྱི་བསྟན་པ་ཡོངས་སུ་རྫོགས་པ་དེ་འདྲའི་ཞིག་རྙེད་ནས་ཡོད་བསྡད་པ་འདིའི་ཐོག་ནས་ད་བག་ཆགས་ཤིག་འཇོག་ཨེ་ཐུབ་དེ་ལྟ་དགོ་ཡ་ཅིག་རེད་བཱ། ད་དེ་འདྲའི་གྱི་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་ཡང་ལམ་ཉམས་ལེན་ཅིག་བྱེད་ཡ་ཡིན་པ་ཡིན་ན། ལོ་གཞོན་པའི་ཁ་ཐུག་ནས་གོམས་འདྲིས་བསྟེན་ཡ་དེ་ཧ་ཅང་གལ་ཆེན་པོ་རེད། ལོ་གཞོན་པའི་ཁ་ཐུག་ལ་གོམས་འདྲིས་བྱེད་མ་ཐུབ་ན། ལོ་རྒས་པའི་གནས་སྐབས་ལ་ཡང་ཨེ་ནི་ཞིག་རྩ་རླུང་ཐིག་ལེའི་ཟས་གོས་དང་ཕར་ཞོག་ནི་ཅིག་དམིགས་རྣམ་སྐྱོང་ཡག་དེ་ཚོ་བྱས་ཏེ་ཨེ་ནི་བལ་ཏེ་ཕུང་པོ་མར་རྒུད་ནས་ཡོང་དུས་ཁག་པོ་རེད། དེ་ལྟར་ལོ་གཞོན་པའི་ཁ་ཐུག་ནས་ཀུ་གོམས་འདྲིས་ཡག་པོ་ཅིག་གིས་བྱུང་ཡོད་པ་ཡིན་ན་ཨེ་ནི་ན་རྒས་ན་ཡང་སེམས་ལ་ཆུང་ཆུང་སྐབས་ནས་སྦྱོང་བརྡར་བྱས་པའི་ལག་རྗེས་ཀྱིས། ཕུང་པོ་རྒུད་ན་ཡང་སེམས་པ་གྲུང་རིག་གི་སྡོད་ཡག་ཅིག་ཡོང་ཐུབ་ཡག་རེད། གཞན་དེ་མེད་ན། དེར་སྐད་གསར་པའི་དེ་དང་ཆེས་ལོ་རྒས་པོ་ཆེ་གེ་ལྟ་བ་ལྷག་དོན་མང་པོ་ཞིག་མི་ཐུབ་བ། རྒས་པའི་གལ་གནད་ཅིག་གིས་ཨེ་ནི། སེམས་ཀྱི་འདུ་ཤེས་རུ་ཁོ་པས་དྲན་པ་དང་འདུ་ཤེས་པས་ཉམས་ནས་ཨེ་ནི། ཅིག། ཅིག་གར་བྱས་ནས་ཨེ་ནི་ཅིག་སེམས་ཀྱི་པའི་ལས་ཀ་བྱས་ཚེ་ཁྱོན་ནས་བྱེད་མ་ཐུབ་ངེས་རིགས་ཅིག་ཡོང་བསྡད་ཀྱི་འདུག་བ། ང་རང་ཚོ་དཔེར་ན་ངས་ངོ་ཤེས་པའི་འདི་ན་ལོའི་དོ་སྣང་བྱུང། ངེད་ཀྱི་མི་འདི་ཚོ་གྲས་འདི་ལོ་རྒས་ན་ཡང་བསམ་བློ་གྲུང་པོ་ཆགས་བསྡད་ཐུབ་ངེས་ཤིག། ཅིག་ཆུང་ཆུང་སྐབས་ནས་ཅིག་བསམ་བློའི་ནང་ནས་ཤེས་རབ་ཀྱི་ལས་ཀ་རུ་ཁོ་བསྐུལ་མ་མྱོང་བ་ཅིག་འདུག་ཅིག་ད་ག་ཚོད་རེད།

ཆུང་ཆུང་སྒང་ནས་གོམས་ནས་དཔེར་ན་གཅིག་ལྷ་ཡི་རྣལ་འབྱོར་དང་འབྲེལ་བའི་གཅིག་འཕོ་བའི་ལག་ལེན་གསོ་རོགས་གཅིག་དེ་འདྲས་དཔེར་ནི་ད་ག་ནང་བཞིན་གཅིག་དཔེར་འཆི་བ་ཆོས་སྐུའི་ལམ་འཁྱེར་གྱི་གསོ་རོགས་ལོ་ཆུང་ཆུང་སྒང་ནས་དཔེ་གོམས་པ་ཡག་པོ་ཞིག་ཡོད་པ་ཡིན་ན་དཔེར་ནི་ཕྱིས་ནད་དྲག་པོས་ཟིན་ནས་དང་གཅིག་དེ་འདྲས་ཀྱི་དུས་ཚོད་ལ་ཡིན་ནས་ཆུང་ཆུང་སྒང་ནས་གོམས་པའི་ཤུགས་ཀྱིས་དང་གོམས་པ་ཆེན་པོ་ཕྱིན་ནས་གོམས་པའི་ཤུགས་ཀྱིས་དཔེར་ནི་ཁ་ཐུག་དེ་བ་དྲན་ཐུབ་པ་ཞིག་བྱུང་ན་རོགས་པས་དཔེར་ན་དྲན་གསོ་བཏང་པ་ཡིན་ན་དང་ཚིག་རུ་གཅིག་གི་བོད་མིང་མིང་རུའང་བོས་ནས།

ཏན་ཏན་ང་རང་ཚོས་ཆུང་ཆུང་སྒང་ནས་ལམ་ཡོངས་རྫོགས་ཉམས་ལེན་བྱེད་མཁན་ཞིག་གི་ཆ་ནས་བཤད་པ་ཡིན་ན་ལྷག་པར་དུ་ཡང་ལོ་གཞོན་པའི་སྐབས་དུ་ཕུང་པོ་མ་རྒུད་པའི་སྐབས་ནས་དེའི་དེ་གོམས་འདྲིས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་དེ་འདྲའི་ཆ་ནས་བཤད་པ་ཡིན་ན། རེ་དང། རྩ་བ་གསང་སྔགས་ཉམས་ལེན་བྱེད་ཡ་དེ་བྱམས་བརྩེ་བྱང་ཆུབ་སེམས་སྟོང་ཉིད་ཀྱི་ལྟ་བ་དེའི་དེ་ཡག་པོ་བྱེད་མེད་ན་ཨ་ནི་གཞུང་ནས་བཤད་ཚོད་ནང་བཞིན་གྱི་ཉམས་ལེན་བྱེད་ཐུབ་ཡ་ཡོད་མ་རེད་དེ་ཡིན་ནའི་རེ་དང་གང་ལ་གང་འཚམས་ཀྱི་ཐོག་གི་བག་ཆགས་བཞག་ཡ་ལ་ཡ་ང་རང་ཚོ་ལས་དང་པོ་པའི་གནས་སྐབས་ནས་རེ་དང་ཅིག་ཐུན་གཅིག་ལ་ཡ། གསང་སྔགས་ཀྱི་ཆོས་ལ་བག་ཆགས་འཇོག་ཡ་བག་ཆགས་ཅི་ཐུབ་བག་ཆགས་ཅི་ཐུབ་འཇོག་ཡ་དེ་གོ་གནད་འགག་ཅིག་ཆགས་ཀྱི་འདུག་ག་ནོར་དེ་འདྲ་སོང་ཡིན་པ་རེད་ད་དེ་འདྲ་ཡིན་པ་ཡིན་དུས་ད་དེ་འདྲ་བའི་སྒོ་ནས་ད་འོ་གང་ལྟར་ང་རང་ཚོ་མི་ཚེ་དོན་དང་ལྡན་པ་ཞིག་ད་ཅི་ཀྱང་བྱ་དགོས་ཨ་ད། དེ་བྱུང་བ་ཡིན་ན་བཀའ་གདམས་གོང་མའི་གསུང་སྒྲོས་ལ་ཡོད་པ་ནང་བཞིན་ཆོས་པ་རབ་འཆི་བ་ལ་བྲོད་འབྲིང་མི་འཚེར་ཐ་མ་མི་འགྱོད་གསུང་བ་ནང་བཞིན་ཅིག་ད་ཡོང་ཨེ་ཐུབ་བལྟ་དགོས་པ་རེད། ན་དེ་ལྟ་ན་དེ་ནི་འོ། དེ་འདྲ་རེད་བས་ད་ཆོས་ཉམས་ལེན་བྱེད་པ་ལ་ཉམས་ལེན་བྱེད་ལུགས་ཤེས་དགོས། འོ་དེ་ལ་ཡང་ཐོས། དེ་ན་སྐབས་སུ་བབ་པ། དེ་ནི་སྤྱོད་འཇུག་གི་ད་གཞུང་འདི། ཨེ་ནི། ཉན་བཤད་བྱེད་པ་སྐབས་སུ་བབ་པ་ཡིན་པས། ད་དེ་ལ་ཡང་ཨེ་ནི། ལེའུ་བཅུ་བཤད། ད་ལེའུ་བཅུ་བཤད། ལེའུ་བཅུ་བཤད་པ་དེ་གིས་ད་ཨེ་ནི། དོན་སྙིང་པོ་ཚུར། དོན་བསྡུ་རུ་བྱས་ཞུས་པ་ཡིན་ན། ཨེ་ནི་འོ། ད་དེ། རྫ་དཔལ་སྤྲུལ་རིན་པོ་ཆེ་གི་གསུང་རྒྱུན་གཅིག་ལ་ཡང། བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་གྱུར་ཅིག་ཟེར་ཡ་གི་རྐང་པ་གཉིས་པོ་དེ་ཨེ་ནི་དོན་དག་ལ་ཡ། སྤྱོད་འཇུག་ལེའུ་དང་པོ་གཉིས་པ་གསུམ་པ་དེ་ཡིན་བྱས་ཨ། སྐྱེས་པ་ཉམས་པ་མེད་པ་ཡང་ཟེར་དེ་ཨ་དེ་ལ་ཡ་ཨེ་ནི་བག་ཡོད་ཀྱི་ལེའུ་ཤེས་བཞིན་གྱི་ལེའུ་བཟོད་པའི་ལེའུ་ལེའུ་གསུམ་པོ་དེ་ཡིན་བྱས་ཨ། གོང་ནས་གོང་དུ་འཕེལ་བར་ཤོག་གསུངས་པས་དེ་ལ་ཡང་ཨེ་ནི་བརྩོན་འགྲུས་ཀྱི་ལེའུ་བསམ་གཏན་གྱི་ལེའུ་ཤེས་རབ་ཀྱི་ལེའུ་འོ་དེ་གསུངས་བྱས་ཨོ་ད་གང་ལྟར་བྱང་ཆུབ་སེམས་མཆོག་རིན་པོ་ཆེ་ཟེར་ཡ་གི་ཤོ་ལོ་ཀ་གཅིག་པོ་དེའི་ནང་ལོགས་ནས་སྤྱོད་འཇུག་གི་དོན་དག་ཡོངས་རྫོགས་ལོགས་བསྡུས་བསྡད་པ་གསུངས་བྱས་ད་འདུག་སེམས་པ་རེད། ད་དེ་ཡང་ཨེ་ནི། ཕན་ཡོན་གྱི་ལེའུ་དང་པོ་ཕན་ཡོན་གྱི་ལེའུའི་སྐབས་ནས་ཨེ་ནི་གསུང་བ་ནང་བཞིན་གྱི་ད་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དྲན་པ་བྱས་ནས་ཨེ་ནི་ཕན་ཡོན་བསྒོམས་པའི་ཐོག་ནས་ཨེ་ནི་སྤྲོ་ཤུགས་ཆེན་པོ་འཕེལ་ཡོང་དུས་ཙང་ནས་ཨེ་ནི་བྱང་ཆུབ་ཀྱི་སེམས་བཟུང། སེམས་བཟུང་ནས་ཨེ་ནི་སྤྱོད་པ་ལ་བསླབ་ཡ་དེ་ཡིན་པ་ཡིན་དུས། སྤྱོད་པ་ལབ་ཡག་དེ་སྤྱོད་པ་ཕྱིན་དྲུག་ཡིན་པ་རེད་ད་ཕྱིན་དྲུག་གི་སྦྱིན་པའི་ཕར་སྦྱིན་པའི་ཕར་ཕྱིན་གྱི་སྐོར་དེ་ཨ་ནི་གཞུང་གོང་འོག་ཡས་མས་ནས་ཨ་ནི་ཐོར་བུ་ཐོར་བུ་བྱས་ནས་བསྟན་ཡོང་གི་ཡོད་པ་ཡིན་དུས་སྦྱིན་པའི་ལེའུ་ཟེར་ནས་ཟུར་དུ་མ་གསུངས་དེ་ནས་ཚུལ་ཁྲིམས་ཀྱི་དང་ཚུལ་ཁྲིམས་ཀྱི་ཕར་ཕྱིན་ལ་ཡང་ཨ་ནི་ཚུལ་ཁྲིམས་ཀྱི་ལེའུ་ཟེར་ནས་ལོགས་སུ་མ་གསུངས་པར་ཚུལ་ཁྲིམས་དག་ཐབས་ཨ་ནི་བག་ཡོད་བསྟེན་སྟངས་དང་ཤེས་བཞིན་བསྟེན་སྟངས་དྲན་ཤེས་བསྟེན་སྟངས་དང་བག་ཡོད་བསྟེན་སྟངས་ཡིན་དེ་གསུམ་ནི་དེ་གལ་ཆེན་པོ་ཡིན་པ་ཡིན་དུས་བག་ཡོད་ཀྱི་ལེའུ་དང་ཤེས་བཞིན་གྱི་ལེའུ་བྱས་ནས་ལེའུ་གཉིས་གསུངས།

གཅིག་གིས་ད་གཅིག་བྱིང་རྒོད་ཀྱི་དཔེ་སྐྱོན་སེལ་སྟངས་འདི་ཚོ་ཕྲད་ཕྱིན་པའི་ག་རེ་ཟེར་དགོས་རེད་དཔེ་རྒྱས་པོ་བྱས་ནས་གན་མ་གསུངས་པར། ཨ་ནི་གཙོ་བོ་ཨི་ནི་བྱང་ཆུབ་སེམས་སྒོམ་སྟངས་འདི་གསུང་བ་ཡིན་པ་རེད། དེ་ཡང་ཨི་ནི་བདག་གཞན་བརྗེ་བའི་སྒོ་ནས་བློ་སྦྱོང་སྟངས་འདི་གསུང། ཧུམ། དེ་ནས་ཨི་ནི་ཤེས་རབ་ཀྱི་ལེའུ། དང་ཨི་ནི་སྟོང་ཉིད་སྙིང་རྗེའི་སྙིང་པོ་ཅན་ཟེར་མཁན་གྱི་ལམ་ཐབས་ཤེས་ཟུང་འཇུག་གཅིག་གི་ཉམས་ལེན་བྱེད་དགོས་པ་ཡིན་དུས་ཨི་ནི་ལེའུ་དགུ་པའི་སྐབས་ལ་ཡ། ཨི་ནི་སྟོང་ཉིད་སྐོར་དུ་གསུང། དེ་ནས་ལེའུ་བཅུ་པ་ལ་ཡ་ཨི་ནི་བསྔོ་བའི་ལེའུ་བྱས་ནས་ཨོ་དེའི་རིགས་ཨི་ནི་སྤྱོད་འཇུག་གི། མ། གཞུང། ལེའུ་བཅུ་པོ་འདི་གི་བརྗོད་བྱ་ཡོང་སྟངས་རུང་སྟོབས་བཞི་ཡིན་པ་རེད། དང་དེ་ཡི་ནང་ནས་ད་ལེའུ་དང་པོ་དང་གཉིས་པ་གཉིས་པོ་དེ། ཕན་ཡོན་གྱི་ལེའུ་དང་སྡིག་པ་བཤགས་པའི་ལེའུ་གཉིས་ཟིན་ནས། ད་ཕན་ཡོན་གྱི་ལེའུའི་སྐབས་ནས་གསུང་བ་ནང་བཞིན་གྱི་ད་མདོར་བསྡུས་ན་ང་རང་ཚོས་ད་ཐང་ཅིག། ཚེ་འདིའི་ང་རང་ཚོའི་བདེ་སྐྱིད་ཕྲ་མོ་གཅིག་ནས་བཟུང་བ་ཅིག་གི་ད། ལམ་དུས་ཀྱི་ཡོན་ཏན་འབྲས་བུ་སངས་རྒྱས་ཀྱི་ས་ཡི་ཡོན་ཏན་བྱས་ནས་མདོར་ན་དཔེ། ཕུན་སུམ་ཚོགས་པ་ལེགས་པའི་ཆོས་དང་ལེགས་པའི་ཆ་ཐམས་ཅད་ལ་སྲིད་པ་དང་ཞི་བའི་ལེགས་པའི་ཚོགས་ལེགས་ཚོགས་མཐའ་དག་ལ་ཨ་ནི་བྱང་ཆུབ་སེམས་ཟེར་དེ།

རང་བཞིན་གྱི་དཔེར་ན་མིའི་ཁོ་རང་ལྷན་སྐྱེས་ཀྱི་དཔེ་ག་རེ་ཟེར་དགོས་རེད་འགྲོ་སྟངས་རུ་ཁོ་རང་ལ་ཡ་གཅིག། ཕར་མི་ཚུར་གད་མོ་བགད་མཁན་བྱུང་བ་ཡིན་ན་བསམ་པ་རྣམ་དག་གི་དང་གཅིག་སྙིང་ཉེ་བོའི་དཔེར་ན་འཛུམ་ཤིག་ཤིག་བྱེད་མཁན་བྱུང་ན་ང་རང་ཚོ་སེམས་ལ་ཡ་དགའ་པོ་ཡོང་གི་འདུག་བ་དང། དཔེ་གདོང་ནག་པོ་བསྟན་ནས་དཔེ་བཞིན་དཔེ་དང་གཅིག་སྨིན་མ་བསྡུས་ནས་དཔེ་བཞིན་ནག་པོ་བསྟན་མཁན་ཞིག་བྱུང་ན་དེ་མ་སྐྱིད་པ་ཡོང་གི་འདུག་བ། ས་དེ་འདྲ་ཡིན་པ་ཡིན་དུས་ཁོ་རང་ག་དག་ཅིག་མིའི་མི་ཚེ་འདི། ཨེ་ནི། མིའི་སྤྱི་ཚོགས་ཟེར་བ་དེ་གཅིག་ལ་གཅིག་ལ་གཅིག་གིས་གཅིག་ལ་བརྟེན་ནས་འཚོ་དགོས་ཡ་ཅིག་ནི་ཁོ་རང་ཆོས་ཉིད་ཀྱིས་གྲུབ་བསྡད་པ་ཆགས་བསྡད་ཡོད་རེད། གཅིག་གིས་གཅིག་ལ་བརྟེན་དགོས་པ་ལ་ཡ་ད་བརྟེན་ས་ནང་ཕན་ཚུན་གྱི་ག་ག་རེ་ཟེར་དགོས་རེད་དཔེ་གཅིག་གིས་གཅིག་ལ་ཡ་ད་ཕན་སེམས་ཀྱི་ཡ་ད་ཅིག་མཛའ་བརྩེ་བྱམས་བརྩེའི་སེམས་ཞིག་ཡོད་པ་ཡིན་ན་ཨ་ནི་དེ་འདྲའི་གི་སྤྱི་ཚོགས་འདི་སྐྱིད་པོ་གཅིག་ད་མི་མི་རེ་ངོ་རེའི་མི་ཚང་འདི་སྐྱིད་པོ་ཡོང་ཐུབ་ཡ་ཅིག་གཏན་གཏན་རེད་དོ། རྟག་པར་དཔེ་སེམས་འཁྲུག་བྱེད་གཅིག་གིས་གཅིག་ལ་ཡ་དོགས་པ་བྱེད། གཅིག་གིས་གཅིག་ལ་དཔེ་འཁོན་འཛིན་བྱེད། གཅིག་གིས་གཅིག་ལ་ཡ་དཔེ་རང་གཅིག་གིས་གནོད་པ་སྐྱེལ་དགོས་པའི་བསམ་བློ་བཏང་ནས་བསྡད་པ་ཡིན་ན་དེ་འདྲའི་གི་སྤྱི་ཚོགས་དེ་འོ་ད་ཕྱི་ལོགས་ཀྱི་རྒྱུ་ནོར་ལོངས་སྤྱོད་ཡོད་ནས་སྐྱིད་པོ་ཟེར་བ་དེ་རྩ་བ་ནས་མེད་བསྡད་པ་དེ་གསལ་པོ་ཞེ་དྲག་རེད། ཧ་ལམ་དཔེར་ན་མིའི་མི་ཚེའི་ནང་ལོགས་ལ་ཡ་འཛུམ་ཤིག་ཤིག་ཅིག་གིས་མཐོང་ཡ་མེད་བསྡད་པ་ཞིག་ནང་ལ་བསྡད་དགོས་བྱུང་ན་སྐྱིད་པོ་ཡོང་ཡ་ཁྱོན་ནས་མི་འདུག་ག། དཔེར་ན་གུང་ཁྲན་རིང་ལུགས་ཀྱི་ཉེས་པ་དེ་མ་སོང་ནས་ཆེ་ཤོས་ཅིག་ངས་འདི་མཐོང་གི་ཡོད་རེད། མིའི་སྤྱི་ཚོགས་ཀྱི་ནང་ལོགས་ལ། ཁྱིམ་ཚང་གི་ནང་ལོགས་ལ་གཅིག་གིས་གཅིག་གི་བརྩེ་བ་བྱེད་དེ་ཡ་ཟེར་ངེས་ཏེ། རྩ་བ་རུ་ཅིག་བདེ་སྐྱིད་ཀྱི་རྩ་བ་དང་ཅིག་ཡར་རྒྱས་འགྲོ་ཡག་གི་རྩ་བ་གཅིག་ཆགས་ཡོད་དོ། ཨ་གུང་ཁྲན་རིང་ལུགས་ཀྱི་ཨེ་ནི་གཞུང་གི་པད་ག་རེ་ཟེར་དགོས་རེད་ཕ་གི་གང་འདྲ་བཙན་པོ་བྱེད་བསྡད་ཡག་གི་གཅིག་བསྡུས་ཀྱི་ལམ་ལུགས་དེའི་ཐོག་ནས་ཨེ་ནི་ག་ས་ག་ལ་ཡག་ཕ་གི་གཅིག་སོ་པས་སོ་སྲུང་བྱེད་ཅིག་ག་ས་ག་ལ་ཡག་གཅིག་ཕ་གི་ག་རེ་ཟེར་དགོས་རེད་གནས་ཚུལ་སྒྲུབ་ཡག་གི་ལྟ་རྟོག་རུ་བྱས་ནས་ཡོང་དུས་ཨེ་ནི་བཟའ་ཚང་ཕན་ཚུན་ལ་ཡིད་ཆེས་བརླག་ཕ་མ་དང་སྤུ་གུ་བར་ལ་ཡིད་ཆེས་བརླག་སྤུན་མཆེད་ནང་ཚགས་ལ་ཡིད་ཆེས་བརླག་ཨེ་ནི་དོགས་པ་བྱེད་དགོས་ཡ་ཅིག་ཆགས་ཡོང་དུས་ཨེ་ནི་མིའི་རང་བཞིན་གྱི་གཞི་རྩའི་གཅིག་གཅིག་ལ་ཡ་ཡིད་ཆེས་ཀྱི་ཐོག་ནས་གཅིག་གཅིག་ལ་ཡ་ཨེ་ནི་དགའ་པོ་བྱེད་ཡ་སེམས་ཁུར་བླངས་འགྲོ་མེད་ཅིག་ག་དུས་ཡིན་ནའི་ད་ཡིད་ཆེས་པ་སོ་སོ་གཅིག་པོ་མ་གཏོགས་མེད་བསྡད་པ་གཅིག་གི་སྤོ་རོག་གྲིམ་ནང་ལ་འགྲོག་བསྡད་པ་ནང་བཞིན་བྱས་ནས་བསྡད་དགོས་ཡ་ཆགས་དུས་ཨེ་ནི་སྤྱི་ཚོགས་འདིའི་ནང་ལོགས་ལ་རང་གི་བདེ་བ་མཁོས་སུ་ཕེབས་པ་ཟེར་ཡ་ཅིག་རྩ་བ་ནས་ཡ་མེད་བསྡད་པ་ཅིག་ཆགས་འདུག་བ། ཟེར་དེ་འདྲ་སོང་བ་ཡིན་དུས་ང་རང་ཚོ་ཆོས་ཡོད་ནའི་རེད་ཆོས་ཁས་བླངས་ནའི་རེད་མ་བླངས་ནའི་རེད་ཕན་པའི་བསམ་པ་ཟེར་དེ་ཨ་དེ་ད་བདེ་སྐྱིད་ཀྱི་རྩ་བ་ཡིན་བསྡད་པ་དེ་ཞེ་པོ་ཞིག་བདེན་པ་རེད་བཞག་དེ་རིང་ཁ་སང་ནུབ་ཕྱོགས་རྒྱལ་ཁབ་ཀྱི་ལུང་པ་མང་པོ་ད་དཔལ་འབྱོར་ཡར་རྒྱས་ཞེ་དྲག་བྱས་ནས་ཧ་ལས་པ་རེད་ཤེས་ཡོན་ཐོག་ལ་ཆ་བཞག་ན་ཧ་ལས་པ་རེད་དེ་ཡིན་ནའི་ད་ཕན་པའི་བསམ་པ་ཟེར་ཨ་དེ་གི་མ་འདང་བ་བྱས་ནས་དེ་འདྲས་ཀྱི་རྐྱེན་པས་དཀའ་ངལ་གསར་པ་མང་པོ་ཅིག་དེང་སང་འཕྲད་ཡོང་གི་ཡོད། དེ་འདྲ་ཡིན་པ་ཡིན་དུས་ང་ཚོ་བདེ་སྐྱིད་ཕན་སེམས་ཟེར་དེ་ཨ་དེ་ད་བདེ་སྐྱིད་ང་རང་ཚང་མས་བདེ་སྐྱིད་སྒྲུབ་ཀྱི་ཡོད་ཨ་དེ་ཡིན་ནའི་བདེ་སྐྱིད་ཟེར་ཨ་དེ་དངུལ་ཡོད་ན་ད་ག་འགྲུབ་ཀྱི་ཡོད་པའི་བཟོ་འདྲ་ཞིག་བསམ་བསམ་བློ་འཁོར་བསྡད་ཡ་དེ་ཏན་ཏན་ནོར་འདུག་ང་རང་ཚོ་ཨ་ད་བོད་པ་དང་ཅིག་རྒྱ་གར་བ་བཟོ་བྱེད་པ་ཡིན་ན་ཨ་ད་དངུལ་གི་འཛུགས་སྐྲུན་པའི་ཚད་ལོངས་ཤིག་སླེབས་མེད་པ་ཡིན་དུས་ཕལ་ཆེར་ཨ་ད་ཁོས་ཉམས་མྱོང་གི་ཐོག་ནས་ངོ་ཅོག་གིས་སྤྱི་བཏང་བྱས་ན་ར་འཕྲོད་ཐུབ་ཡ་ཡོད་མ་རེད་དེ་ཡར་རྒྱས་ཕྱིན་པའི་ལུང་པ་ཚོའི་ཐོག་བལྟས་པ་ཡིན་ན་ད་དེ་བས་ད་ར་འཕྲོད་རུང་གསལ་པོ་འདུག་བ། རང་གི་ཕྱི་དངོས་པོ་བདེ་སྐྱིད་ཟེར་དེ་དངོས་པོ་གཅིག་པུ་ལ་བརྟེན་ནས་ཡོང་ཐུབ་ཡ་མེད་དེ། བདེ་སྐྱིད་ཟེར་ཡ་དེ་ནང་བསམ་པའི་འཁྱེར་སོའི་ཐོག་ནས་བདེ་སྐྱིད་ཡོང་དགོས་ཡ་ཅིག་གི་གནས་ཚུལ་གསལ་པོ་ཆགས་ཡོད་དགོས། ས་དེ་འདྲ་སོང་བ་ཡིན་དུས་ད་བདེ་ཕན་སེམས་ཟེར་དེ་བདེ་སྐྱིད་ཀྱི་རྩ་བ་ཅིག་རེད། ད་ད་ང་རང་ཚོ་འཛམ་བུ་གླིང་པའི་ནང་ཞི་བདེ་ཟེར་ནས་ལུང་པ་ག་བ་ལ་ཡིན་ནའི་དེང་སང་པའི་དམག་འཁྲུག་སྤྱིར་བཏང་མ་གཞི་དམག་འཁྲུག་ཟེར་དེ་མིའི་ལོ་རྒྱུས་ཀྱི་ནང་ལོགས་ལ་ཡ་ག་དུས་ཡིན་ནས་ཡོང་ད་ཡ་ཅིག་རེད་དེ་ཡིན་ནས་ད་རི་སྐད་ས་སྔ་མོ་དང་མི་འདྲ་བའི

ཁོང་ཁྲོ་དང་བས་གཙང་ཞིང་ང་རྒྱལ་ཕྲག་དོག་གི་དཔེ་ཕྱུར་བུར་ཁེངས་བསྡད་པ་ཞིག་གི་འོག་ནས་ཞི་བདེ་ཟེར་དེ་ཡོང་བ་ཁག་པོ་རེད་བ། ས་དེ་འདྲས་ཤིག་ཡོང་བ་ལ་ཡང་རྩ་བ་རྩ་བ་དེ་ཕན་སེམས་ཟེར་དེའི་སྒང་ལ་ད་ལྟ་ཕ་རོལ་པོའི་བདེ་བ་སྡུག་བསྔལ་མཐོང་མཁན་ཞིག་བྱུང་བ་ཡིན་ན། དེ་ནི་བཟོད་བསྲན་ཡོང་གི་རེད་བ། གླགས་མ་ཁེལ་བའི་སྒོ་ནས་བཟོད་བསྲན་ཟེར་བ་དེ་འུ་ཐུག་གི་བཟོད་བསྲན་རེད་མ་གཏོགས་དེ་ཙམ་གྱི་ཧ་ལས་ཡག་གི་བཟོད་བསྲན་གང་མ་རེད། སོ་སོ་ཕར་ཁ་གཏད་གཅོག་ཐུབ་ཡག་ཅིག་ནུས་པ་ཡོད་གི་ཡོད་གི་ལ་ཡག་དེ་ལབ་དུས་ན་ལབ་དུས་མ་རེད།

བཟོད་པ་ཟེར་བ་གཙོ་བོ་དེ། ཕ་རོལ་ཡ་སེམས་བརྣག་སེམས་གནོད་སེམས། མ་སྐྱེས་པ་སྐྱེ་རུ་མ་འཇུག་པ་བྱེད། འོ་འདི་ལ་བཟོད་པ་སེལ་བ། མ་གཏོགས་ཕམ་ཁ་འཁུར་བའི་སྐད་ཆ་གཅིག་པོ་ཞིག་ཕལ་ཆེར་ཡིན་ས་མ་རེད། དཔེར་ན་བྱང་ཆུབ་སེམས་དཔའ་ཚོས་དང་ཅིག། གཞན་དོན་གྱི་དང་ཅིག། སེམས་ཅན་མང་པོའི་དཔེར་ན་བདེ་བ་སྡུག་བསྔལ་དང་འབྲེལ་བ་ཡོད་བསྡད་པའི་གནས་ཚུལ་ཅིག་ཡིན་པ་ཡིན་ན།

དེ་ལྟ་ན་ཡང། དེ་བསླབ་བཏུས་ནང་གསུངས་པ་ནི་ག་ཚ་དེ། སྡོམ་པ་ཉི་ཤུ་པའི་ནང་གསུངས་པ་ནི་གཞི་གཞན་གྱི་རྐྱེན་དུ་འཚམ་པར་ཚར་མི་གཅོད་ཟེར་ཡ་དེ་ཡོད་པ་ཡིན་དུས་ཁོ་གང་ལྟར་དེ་ལན་དེ་འཇལ་གྱི་ལན་སློག་དགོས་ཡ་ཅི་ཐུབ་པ། ཁྱེད་ཚང། ལག་ལེན་གྱི་ཐོག་ནས་དེ་ལན་དེ་འཇལ་ལན་སློག་ཡ་ཡོང་གི་ཡོད་རེད་དེ། ཡིན་ནའི། བཟོད་པའི་ཉམས་ལེན་གྱི་གཡོ་གི་ཡོད་བཟོད་པའི་ཉམས་ལེན་མུ་མཐུད་འདེགས་ཀྱི་ཡོད་རེད་ཟེར་དེ་ཡིན་དུས་བཟོད་པ་ཟེར་ཡ་དེ། ཁོང་ཁྲོའི་དབང་ལ་མི་བཏང་བ། དང་ཁོང་ཁྲོས་གཞན་ལ་གནག་སེམས་གནོད་སེམས་ཀྱི་བསམ་ངན་སྐྱེ་རུ་མ་བཅུག་པ་བྱས་ནས་མཐའ་གཅིག་ཏུ་བསྒོམ་བསྡད་ཡ་དེ་ཕལ་ཆེར་གཙོ་ཆེར་གོ་རྒྱུ་དེ་མེད་འགྲོ་བསམ་དྲན་གྱི།

གཅིག་གཅིག་ལ་བརྟེན་ནས་འཚོ་དགོས་ཡ་གཅིག་ཡིན་པ་ཡིན་དུས་སྤྱི་པའི་གནས་ཚུལ་དེ་གལ་ཆེན་པོ་འགྲོ་བ། དཔེར་ན་གུང་ཁྲན་རིང་ལུགས་ཆ་བཞག་པ་ཡིན་ན། མཱ་ཁི་སི་དང་ལེ་ནིན་རིང་ལུགས་ཐོག་ནས་གུང་ཁྲན་རིང་ལུགས་བྱས་ནས། སྤྱི་ལ་ཕན་པ་གཅིག་བསམ་བློ་བཏང་ཡ་དེ་ཡང་དག་པ་རེད། སྤྱི་དྲོས་ན་སྒེར་དྲོས་ཡོང་དགོས་རེད་སྤྱི་རྒྱགས་ན་དྲོས་སྒེར་རྒྱགས་ཡོང་དགོས་རེད། སྤྱི་རྒུད་ན་སྒེར་རྒུད་ཀྱི་རེད་མ་གཏོགས་ཡོང་ཡ་མི་འདུག་ག། རེད་རེད་དེ་ཡིན་ནའི་ཁོ་གཅིག་སྤྱི་པའི་དོན་དག་ལས་ཀ་རུ་གཅིག་གཅིག་ཞེ་པོ་གཅིག་གི་ཡིག་ཆ་དང་གཅིག་འགྲོ་སྟངས་ཀྱི་ཐོག་ནས་ཞེ་པོ་བཤད་ཀྱི་ཡོད་རེད་དེ་གང་ལྟར་སྤྱི་པའི་ལས་ཀ་དེ་སྤྱི་རྟ་སྒལ་རལ་རང་བྱས་བྱས་ཨེ་ནས་སུས་གཅིག་གིས་ཁུར་དུ་མ་བླངས་པ་བྱས་བསྡད་བསྡད་དེ་ག་རེ་ཕོག་པ་རེད་བསམ་ན། ནང་ནས་ཕན་སེམས་ཀྱི་བསམ་པ་དེ་གི་མེད་པ་ཡིན་དུས་ཙང་ནས་ཨེ་ནས། སྤྱི་སེམས་ཁི་ཐོའི་ཁོར་མེད་པ། ས་དེ་འདྲ་སོང་བ་ཡིན་དུས་དངོས་གནས་རང་གཅིག་གུང་ཁྲན་རིང་ལུགས་ཟེར་ནས་མི་འདུག་སྤྱི་ཚོགས་རིང་ལུགས་རྣམ་པ་དག་པ་ཞིག་དགོས་ན་ཕན་སེམས་ལ་ཡར་ཤུགས་སྐྱེ་དགོས་རེད། ངས་ནམ་རྒྱུན་འདི་ཁྱོད་ལ་མི་ལ་བཤད་བསྡད་ཀྱི་ཡོད་ལ་དེ་དྲན་བསྡད་ཀྱི། གུང་ཁྲན་རིང་ལུགས་ཟེར་ཡ་གུང་ཁྲན་རིང་ལུགས་ཀྱི། བ་དང། ཁ་ནས་བས་ཞེ་པོ་ཞིག་ལྟ་བའི་ཆ་ནས་ཞེ་པོ་ཞིག་སྤྱི་ལ་ཕན་ཡ་ཞིག་བཤད་གི་ཡོད་རེད་དེ་དོན་ངོ་མ་དེ། ཨེ་ནི། བ་དང་སྤྲང་པོ་སྤྲང་པོ་ཕྱུག་པོ་ལ་གྱུར་མ་ཐུབ་པར་ཕྱུག་པོ་སྤྲང་པོ་ལ་འགྲོ་བསྡད་ཡ་ཞིག་མ་གཏོགས་མེད་དེ་འདྲས་ཞིག་ཆགས་ཡ་དེ་ག་རེ་བྱས་པ་རེད་བསམ་ན། གུང་ཁྲན་རིང་ལུགས་ཀྱི་ལྟ་བ་དང་དམིགས་ཡུལ་ཡག་པོ་ཡོད་རེད་དེ་ཡིན་ནའི་དངོས་གཞི་ལག་ལེན་བཀལ་ཡོང་དུས་ཙང་ནས། བ་དང་གཅིག་ཕི་གེ་ག་སུག་རེད། གི་ཤུགས་རོགས་གཙོ་བོ་དེ། འཁོན་འཛིན་གྱི་འཁོན་འཛིན་གྱི་སེམས་ངར་གྲལ་རིམ་འཐབ་རྩོད་ཀྱིས་མཚོན་པའི་འཁོན་འཛིན་གྱི་སེམས་ངར་ལ་ཡང་ཞེ་པོ་གཅིག་གི་ཤུགས་སྣོན་བརྒྱབ། ཕན་སེམས་ཀྱི། ཕན་སེམས་ཀྱི་ད་གཅིག་བྱམས་བརྩེའི། བྱམས་བརྩེས་ཀུན་ནས་བསླངས་པའི་ཕན་སེམས་ལ་ཡང་ཤུགས་སྣོན་མ་བརྒྱབ་པའི་རྐྱེན་གྱིས་ཨེ་མཐའ་མ་དེ་གང་འདྲ་རང་གཞན་གཉིས་མེད་ཆགས་བསྡད་ཡ་གཅིག་ཁོ་ཡོང་བསྡད་ཀྱི་འདུག་ག་དེ་འདྲ་སོང་བ་ཡིན་དུས་འཛམ་བུ་གླིང་འདས་པའི་ལོ་རྒྱུས་ཀྱི་ནང་ལོགས་སུ་བལྟས་པ་ཡིན་ནའི་ད་ལྟ་ད་ལྟའི་འཛམ་བུ་གླིང་གི་དངོས་ཡོད་གནས་ཚུལ་དུ་བལྟས་པ་ཡིན་ན་ཡང་གང་ལྟར་དངོས་གནས་རང་ད་ཕན་སེམས་ཟེར་བསྡད་ཡ་དེ་ད་སྤྱི་ཚོགས་ཡར་རྒྱས་འགྲོ་ཡ། སྒེར་གྱི་སོ་སོའི་སེམས་ལ་ཞི་བདེ་ཡོང་ཡ། ཕྱོགས་ཚང་མ་ལ་ཁོར་ཡུག་ཡག་པོ་ཡོང་ཡ། དེ་དང་གཅིག་སྲོག་ཆགས་གྲོག་སྦུར་ཚུན་ཆད་ལོགས་ལ་ཡང་བརྡབ་གསིག་མ་འགྲོ་ཡ། རྩ་བ་རྩ་བ་དེ་ཕན་སེམས་ཟེར་ཡ་དེ་ཏན་ཏན་རེད་འདུག་བ། འོ་ད་འཛམ་བུ་གླིང་འདི་སྒང་ལ་ག་པར་ང་རང་ཀློག་པ་བར་དུ་ཏོག་ཏོག་སླེབས་བསྡད་ཀྱི་ཡོད་རེད་ག་པར་སླེབས་པ་ཡིན་ནའི་ངས་རྟག་པར་དེ་བཤད་བསྡད་ཀྱི་ཡོད་ད་ཕན་སེམས་ཟེར་ཡ་དེ་གལ་ཆེན་པོ་ཞེ་པོ་གཅིག་རེད་འདུག་བ་ཟེར་བཤད་བསྡད་ཀྱི་ཡོད། ཅེས་ས་དེ་འདྲ་སོང་བ་ཡིན་དུས་འོ་ད་གང་ལྟར་ཕན་ཡོན་གྱི་ལེའུ་ཟེར་ནས་ལེའུ་དང་པོ་དེ་གི་འོ་ད་སྙིང་པོ་དེ་ད།

དང་གཙོ་བོ་དམིགས་རྣམ་བསྐྱངས་ནི་དམིགས་རྣམ་བསྐྱངས་ནས་རྒྱུ་འབྲས་ཀྱི་ཐོག་ནས་དང། བློ་སྦྱོང་གི་ཉམས་ལེན་གྱི་ཐོག་ནས་ནི་སེམས་དེ་སྐྱེ་དགོས་ཀྱི་ཡོད་རེད་ལ། ནི་དང་སེམས་བརྟན་པོ་རུ་ཡོང་ཡག་གི་དོན་དག་ལ་ཡང་ནི་སེམས་བསྐྱེད་ཆོ་གས་བླངས་ནས་བྱེད་ཡག་འདི་གསུངས་ནས་ད་དེ་ལ་ཡང་ནི་ཡན་ལག་བདུན་པའི་ཆོ་ག་དེ་ནི། སྐྱབས་འགྲོ་དང་བཅས་པའི་ཡན་ལག་བདུན། ཡན་ལག་བདུན་ནམ་དང་ཡན་ལག་བརྒྱད་དེ་གསུངས་པ་ཡིན་པ་རེད།